ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཊོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་གཉིས་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་གཉིས་པའི་ཚེས་གཅིག་རེས་གཟའ་ཕུར་བུའི་ལས་རིམ་འདི་བཀོད་སྒྲིག་གནང་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་ལས་རིམ་ཁག་རིམ་པས་རྒྱང་སྲིང་ཞུ་རྒྱུ་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར་ཞྭ་དཀར་བསྟན་པའི་གཙུག་རྒྱན་སྐྱབས་རྗེ་རྒྱལ་བ་སྨན་རི་ཁྲི་འཛིན་སུམ་ཅུ་སོ་བཞི་པ་ལུང་རྟོགས་ཟླ་བ་དར་རྒྱས་མཆོག་གིས་ཕྱི་ཟླ་དང་པོའི་ཚེས་སུམ་ཅུ་སོ་གཅིག་ཉིན་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་དམིགས་བསལ་མཇལ་ཁ་ཞུས་ཏེ་སྐུ་གསུང་ཐུགས་ཀྱི་རྟེན་ཕུལ་ནས་སྐུ་ཚེ་ཞབས་པད་ཡུན་རིང་བརྟན་པའི་གསོལ་འདེབས་ཞུས་པ་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། འདི་ལོ་དགེ་བཤེས་མའི་རྒྱུགས་སྤྲོད་གནང་སྟེ་དགེ་བཤེས་མ་བདུན་དང་སྔགས་རམས་དགེ་བཤེས་མ་བཅུ་ཕྱག་འཁྱེར་གྱི་མཛད་སྒོ་གནང་ཡོད་པའི་སྐོར་སྙན་སྒྲོན་ཞུ་རྒྱུ་དང། འབྲས་ལྗོངས་ཁུལ་དུ་འདི་ལོ་ལོ་གསར་གྱི་རྟེན་འབྲེལ་ཆེད་དུ་སྡེར་ཁ་དང་ཁ་ཟས་མངགས་ཉོ་བྱེད་མཁན་སྔོན་མ་ལས་མང་དུ་ཕྱིན་ཡོད་པའི་སྐོར་སྙན་སྒྲོན་ཞུ་རྒྱུ་དང། བཅར་འདྲི་ལེ་ཚན་ནང་བོད་གངས་ཅན་ལྗོངས་སུ་ལོ་གཅིག་ནང་དུ་དུས་སྟོན་སྣ་ཚོགས་ཤིག་སྲུང་བརྩི་བྱེད་པའི་ཁྲོད་དུ། བོད་ཀྱི་ལོ་གསར་གཏོང་སྲོལ་གྱི་རྣམ་པ་མི་འདྲ་བ་དེ་དག་གི་རྒྱབ་ལྗོངས་ལོ་རྒྱུས་དང། སྲོལ་རྒྱུན་གྱི་ལོ་གསར་གྱི་སྡེར་ཁའི་མཚོན་དོན་བཅས་སྐོར་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་ནང། རྒྱ་ནག་དང་བལ་ཡུལ་བར་གྱི་འབྲེལ་ལམ་གྱི་གཞི་རྩ་གཙོ་བོ་ནི་བལ་ཡུལ་གྱིས་རྒྱ་ནག་གཅིག་གི་སྲིད་ཇུས་ལ་བརྩི་འཇོག་དང་རྒྱབ་སྐྱོར་བྱེད་པ་དེ་ཡིན་པ་དང་སྲིད་ཇུས་དེའི་ཐོག་ནས་བལ་ཡུལ་ནང་དུ་བོད་མི་ཚོས་རྒྱ་ནག་གཞུང་ལ་ངོ་རྒོལ་ལས་འགུལ་རེ་སྤེལ་བར་བཀག་སྡོམ་བྱེད་པ་དང་དེ་བཞིན་ཆོས་དང་རིག་གཞུང་དང་འབྲེལ་བའི་མཛད་སྒོ་ཁག་ལ་ཡང་དམ་བསྒྲགས་བྱེད་མུས་ཡིན་པ་སོགས་སྐོར་སྙན་སྒྲོན་ཞུ་རྒྱུ་བཅས་ལས་རིམ་ཁག་རིམ་པས་རྒྱང་སྲིང་ཞུ་རྒྱུ་ཡིན། ཐོག་མར་དེ་རིང་གསར་འགྱུར་ཁག་གཡུ་སྒྲོན་ནས་སྙན་སྒྲོན་ཞུ་བ་ཡིན། ཞྭ་དཀར་བསྟན་པའི་གཙུག་རྒྱན་སྐྱབས་རྗེ་སྨན་རི་ཁྲི་འཛིན་སུམ་ཅུ་སོ་བཞི་པ་ལུང་རྟོགས་ཟླ་བ་དར་རྒྱས་རིན་པོ་ཆེ་མཆོག་གིས་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་དམིགས་བསལ་མཇལ་ཁ་ཞུས་ཏེ་སྐུ་གསུང་ཐུགས་ཀྱི་རྟེན་ཕུལ་ནས་སྐུ་ཚེ་ཞབས་པད་ཡུན་རིང་བརྟན་པའི་གསོལ་འདེབས་ཞུས་འདུག། དེ་ཡང་ཕྱི་ཟླ་དང་པའི་ཚེས་སུམ་ཅུ་སོ་གཅིག་ཉིན་སྐྱབས་རྗེ་སྨན་རི་ཁྲི་འཛིན་མཆོག་གིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་སྐུའི་རྟེན་གཙོ་གཙོ་བོ་སྟོན་པ་སངས་རྒྱས་གཤེན་རབ་མི་བོ་ལོངས་སྤྱོད་རྫོགས་པའི་སྐུ་བརྙན་དང་གསུང་གི་རྟེན་སངས་རྒྱས་ཀྱི་བཀའ་ཀླུ་འབུམ་དཀར་ནག་ཁྲ་གསུམ་པོད་གསུམ་ཅན་དང། ཐུགས་ཀྱི་རྟེན་གཡུང་དྲུང་བཀོད་ལེགས་ཀྱི་མཆོད་རྟེན་དང་མཎྜལ་རྟེན་མདུད་བཅས་ཕུལ་ཏེ་བསྟན་འགྲོའི་མགོན་དུ་སྐུ་ཚེ་ཞབས་པད་ཡུན་རིང་བརྟན་པའི་ཐུགས་སྨོན་གསོལ་འདེབས་ཞུས་པ་དང་ཆབས་ཅིག

ལུ་ཐེ་ནི་ཡ་རྒྱལ་སའི་ནང་གི་བོད་ཀྱི་ཐང་ཆེན་ཞེས་པའི་ཐོག་གཟིགས་སྐོར་གནང་པ་དང་ལུ་ཐེ་ནི་ཡ་གྲོས་ཚོགས་འཐུས་མི་ཟུར་པ་ཞིག་གིས་གཙོས་བོད་དོན་རྒྱབ་སྐྱོར་ཚོགས་མི་ཁག་དང་མཇལ་འཕྲད་གནང་ཡོད་པ་དབྱིན་ཡུལ་བོད་སྐུ་ཚབ་དོན་གཅོད་ཁང་གི་དྲུང་ཆེས་གསུངས་ཡོད་པ་རེད། དབྱིན་ཡུལ་བོད་སྐུ་ཚབ་དོན་གཅོད་ཁང་གི་དྲུང་ཆེ་བློ་ཆོས་ལགས་ཀྱིས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ། སྲིད་སྐྱོང་མཆོག་གིས་ངོ་ཤེས་རྙིང་པ་དང་དུས་ཡུན་རིང་པོ་ནས་བོད་དོན་ཐོག་ལ་རྒྱབ་སྐྱོར་གནང་མཁན་ལུ་ཐེ་ནི་ཡ་གྲོས་ཚོགས་འཐུས་མི་ཟུར་པ་དང་ད་ལྟ་ཡོ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱི་དངུལ་རྩིས་ལག་བསྟར་ཐོག་ལ་ལྟ་ཞིབ་གནང་མཁན Doctor Laima Andrikiene ཞུ་བ་དང་མཇལ་འཕྲད་གནང་པ་དང། ལུ་ཐེ་ནི་ཡ་རྒྱལ་སའི་ནང་གི་བོད་ཀྱི་ཐང་ཆེན་ཞེས་པའི་ཐོག་གཟིགས་སྐོར་གནང་པའི་གནད་འགག་སོགས་སྐོར་ངོ་སྤྲོད་གནང་དོན་ལ། ཨ་ནི་གཞན་པ་གཅིག་ལྟ་བུའི Vilnius ལ་རྒྱལ་ས་འདི་གི་ས་ཁུལ་གཅིག་ནང་ལ Tibet Square ཟེར་མིང་བཏགས་ནས་རེད་བ་འདི་བྱེད་ཀྱི་ཡོད་རེད་རྟིང་མ་ཁོང་ཚོས་ཡང་རྒྱལ་ས་ཡང Vilnius མིན་པ་གཞན་པ་གཅིག་ལ Tibet Square བྱེད་ན Lithuania འདྲ་བོ་ལ་ཡིན་ན Tibet Square གཉིས་ཡོད་རེད་རྒྱ་ནག་གཞུང་གིས་ད་ང་ཚོ Tibet དེ་མེད་པ་བཟོ་རྩིས་བྱེད་ཀྱི་ཡོད་ནས་ད་ལུང་པར་ཕྱི་ལོགས་ལ་ང་ཚོ་དེ་འདྲའི་བསྡུ་ཐབས་གང་ཡང་ཚོ་མེད་བ་ག་ཚོད་བཟོས་ནས་བོད་ནང་ལོགས་ལ་ཁོང་རང་ཚོས་ད་ལྟ་བཙན་འཛུལ་བྱས་ནས་ཡོད་ཙང་རྒོལ་ལན་འདྲ་བོ་བྱེད་མ་ཐུབ་པས་ནས་རང་དབང་གི་ལུང་པར་ཡོད་ས་དེ་ཚོ་ནང་ལ་ང་ཚོའི་གི་ད་འདི་མུ་མཐུད་ནས་ད་བོད་ལ་གི། ཚིག་འདི་ཁོང་ཚོས་མེད་པ་བཟོ་ཐུབ་ཡས་མ་རེད། ལུ་ཐེ་ནི་ཡ་རྒྱལ་ཁབ་དེ་ནི་ཉེ་ཆར་ཕྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་གསུམ་ཉིན་མཉམ་འབྲེལ་རྒྱལ་ཚོགས་ཀྱིས་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐོག་ལ་དྲི་རྩད་དང་བསྐྱར་ཞིབ་གནང་སྐབས་བོད་དོན་གླེང་མཁན་རྒྱལ་ཁབ་ཉི་ཤུ་རྩ་གཅིག་ནང་ནས་གསར་ཤོས་དེ་ཡིན་པ་མ་ཟད། བོད་ནང་གི་བོད་ཕྲུག་རྣམས་རྒྱ་ནག་གཞུང་གིས་གཉེར་བའི་གཏན་འཇགས་སློབ་གྲྭར་བཅུག་པའི་བྱ་སྤྱོད་ཐོག་ལ་སྐྱོན་བརྗོད་ཀྱིས་རྒྱབ་གཉེར་གནང་མཁན་ཞིག་ཡིན་པ་རེད། དེར་བརྟེན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ལུ་ཐེ་ནི་ཡ་གཞུང་གིས་རྒྱལ་ཚོགས་ཀྱིས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གནས་སྟངས་ཐོག་ལ་དུས་བཀག་བསྐྱར་ཞིབ་དང་དྲི་རྩད་གནང་སྐབས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ལ་སྐྱོན་བརྗོད་ཀྱིས་བོད་དོན་ལ་རྒྱབ་གཉེར་གནང་པ་དང་སྲིད་སྐྱོང་མཆོག་ལུ་ཐེ་ནི་ཡ་ནང་འཚམས་གཟིགས་གནང་སྐབས་མཛའ་བརྩེ་ལྡན་པའི་དགའ་བསུ་གནང་བར་ཐུགས་རྗེ་ཞུས་པ་དང་ཆབས་ཅིག་བོད་མི་དང་ལུ་ཐེ་ནི་ཡ་མི་དམངས་ཕན་ཚུན་བར་ཐུན་མོང་མ་ཡིན་པའི་འབྲེལ་བ་ཡོད་པ་དང། དེ་ནི་ང་ཚོ་གཉིས་ཀ་དམར་ཤོག་རིང་ལུགས་དབང་སྒྱུར་འོག་ཏུ་དཀའ་སྡུག་མྱངས་པ་ཕན་ཚུན་གདུང་སེམས་མཉམ་སྐྱེད་བྱེད་རེས་བྱེད་པ་ཙམ་མ་ཡིན་པར་རྒྱ་ནག་དམར་པོས་ཁ་གཏད་གདོང་ལེན་བྱེད་དགོས་ཀྱི་ཡོད་པ་རེད་ཅེས་དང། ལུ་ཐེ་ནི་ཡ་ནི་ཡོ་རོབ་རྒྱལ་ཁབ་ནང་ནས་ཐེ་ཝན་ནི་གཞུང་འབྲེལ་གྱི་ངོས་འཛིན་གནང་སྟེ་རྒྱ་ནག་གཞུང་གི་བརྙས་བཅོས་ཀྱི་བྱ་སྤྱོད་ཐོག་ལ་དངོས་སུ་ངོ་རྒོལ་དང་ངོ་རྒོལ་ལངས་ཕྱོགས་བརྟན་པོ་བཟུང་མཁན་རྒྱལ་ཁབ་གཅིག་ཡིན་པ་དང། དེས་རྐྱེན་པས་ལུ་ཐེ་ནི་ཡའི་ནང་གི་རྒྱ་ནག་གཞུང་ཚབ་ཁང་སྒོ་རྒྱབ་དགོས་བྱུང་ཡོད། གང་ལྟར་ལུ་ཐེ་ནི་ཡ་ནི་རྒྱ་ནག་དམར་པོའི་གཞུང་གི་དབང་བསྒྱུར་འོག་ལ་དཀའ་སྡུག་མྱངས་མཁན་གྱི་བོད་མིའི་ཐོག་ལ་ཧ་ཅང་གི་ཚད་མཐོའི་གདུང་སེམས་མཉམ་སྐྱེད་གནང་མཁན་རྒྱལ་ཁབ་ཅིག་རེད་ཅེས་གསུངས་འདུག་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཕྱི་ཟླ་དང་པོའི་ཚེས་བཅོ་ལྔ་ནས་ཕྱི་ཟླ་གཉིས་པའི་ཚེས་གཅིག་བར་ཨེས་ཊོ་ནི་ཡ་དང་ལཱ་ཏི་བྷི་ཡ། ལུ་ཐེ་ནི་ཡ་བཅས་བལ་ཊིག་གི་རྒྱལ་ཁབ་གསུམ་དང་ཧྥིན་ལན་ནང་འཚམས་གཟིགས་ཀྱི་མཛད་རིམ་གྲུབ་པའི་རྗེས་ཕྱི་ཟླ་གཉིས་པའི་ཚེས་གཅིག་ནས་གསུམ་བར་དབྱིན་ཡུལ་ནང་གི་འཚམས་གཟིགས་རིང Warwick Economic Summitའམ Warwick དཔལ་འབྱོར་ལྷན་ཚོགས་ཀྱིས་གདན་ཞུ་ཕུལ་བ་ལྟར་བོད་མིའི་ཆབ་སྲིད་ཀྱི་དབུ་ཁྲིད་སྲིད་སྐྱོང་གིས Warwick གཙུག་ལག་སློབ་ཆེན་གྱི་ལོ་འཁོར་ལྷན་ཚོགས་ཐོག་ལ་བོད་དོན་སྐོར་གསུང་བཤད་གནང་པ་ཐོག་མ་དེ་འགྱུར་རྒྱུ་ཡིན་པ་རེད།

འདི་ལོ་དགེ་བཤེས་མའི་རྒྱུགས་སྤྲོད་གནང་སྟེ་དགེ་བཤེས་མ་བདུན་དང་སྔགས་རམས་དགེ་བཤེས་མ་བཅུ་ལག་འཁྱེར་གྱི་མཛད་སྒོ་གནང་ཡོད་པའི་སྐོར་ལ་གསར་འགོད་པ་བློ་བྷེ་ལགས་ཀྱིས་བཏང་གནང་པའི་གནས་ཚུལ་དེ་སྙན་སྒྲོན་ཞུ་བ་ཡིན། འདི་ལོར་དགེ་བཤེས་མ་གི་རྒྱུགས་སྤྲོད་གནང་སྟེ་མདོ་ཕྱོགས་ཀྱི་དགེ་བཤེས་མ་བདུན་དང་སྔགས་རམས་དགེ་བཤེས་མ་བཅུ་ཐམ་པ་ཐོན་པ་གི་ཕྱག་འཁྱེར་མཛད་སྒོ་གནང་ཡོད་སྐད། བོད་མི་གི་དབུ་ཁྲིད་གོང་ས་མཆོག་གི་བཀའ་སློབ་ལམ་སྟོན་ཕེབས་པ་གཞིར་བཟུང་རྒྱ་གར་དང་བལ་པོའི་ནང་གི་བཙུན་མའི་དགོན་སྡེ་ཁག་ནས་བཙུན་མ་རྣམས་ཀྱིས་གཞུང་ཆེན་བཀའ་པོད་ལྔ་ལ་ཐོས་བསམ་སློབ་གཉེར་གནང་སྟེ། སྤྱི་ལོ་ཉིས་སྟོང་བཅུ་དྲུག་གི་ལོ་ནས་བོད་བརྒྱུད་ནང་བསྟན་གྱི་ལོ་རྒྱུས་ཀྱི་ནང་ཆེས་ཐོག་མའི་དགེ་བཤེས་མ་རྣམས་འཐོན་ཐུབ་པ་བྱུང་བ་མ་ཟད། དགེ་བཤེས་མ་རྣམས་ཀྱིས་གསང་ཆེན་རྒྱུད་སྟོད་གྲྭ་ཚང་དུ་གསང་སྔགས་ཀྱི་གཞུང་ལའང་ཐོས་བསམ་སློབ་གཉེར་དཔྱིས་ཕྱིན་པ་གནང་བ་གི་འབྲས་རྟགས་སུ། སྤྱི་ལོ་ཉིས་སྟོང་བཅུ་དགུ་གི་ལོ་ནས་ལོ་རྒྱུས་ཀྱི་ནང་གི་སྔགས་རམས་པ་གི་དགེ་བཤེས་མ་ཐོག་མ་ཁག་འཐོན་ཡོད་པ་བཞིན། འདི་ལོ་ཡང་སྤྱི་ཟླ་དང་པོ་གི་ཚེས་པ་སུམ་བཅུ་གི་ཉི་མ་སྔགས་རམས་པ་གི་དགེ་བཤེས་མ་བཅུ་འཐོན་པར་མཛད་སྒོ་གནང་སྟེ། ཕྱག་འཁྱེར་བསྩལ་ཡོད་པ་གི་སྐོར་སོགས། བཙུན་མའི་ལས་འཆར་གྱི་འགན་འཛིན་སྣང་ས་ཆོས་སྒྲོན་ལགས་ནས་འགྲེལ་བརྗོད་གནང་གི་འདུག། ང་ཚོ་མཛད་སྒོ་ཆུང་ཆུང་འདིའི་ཐོག་ལ་འབྲེལ་བ་ཡོད་པ་ད་ལྟ་བཙུན་མའི་ལས་འཆར་ཀྱི་འགན་འཛིན་དང་དེ་བཞིན་གྱི་ད་ལྟ་དགེ་བཤེས་མ་སྤྱི་ཡི་གི་དགེ་བཤེས་མ་ཚོགས་ཆུང་ང་ཚོ་རྒྱུན་གཏན་གྱི་དུ་སེར་དགོན་པ་སྤྱི་གི་བསྐོ་བཞག་བྱས་པའི་གི་དགེ་བཤེས་མ་གི་རྒྱུགས་སྤྲོད་ཚོགས་ཆུང་ཅིག་ཡོད་རེད་འདི་གི་ཚོགས་གཙོ་དང་ཨ་ནི་དྲུང་ལས་ཐོག་དྲུང་ཡིག།

སྒྲོལ་མ་གླིང་གཅིག་གི་དགེ་བཤེས་མ་བཅོ་ལྔ་དང་བཙུན་མའི་ལས་འཆར་འགན་འཛིན་སོགས་ལ་དམིགས་བསལ་མཇལ་ཁ་གནང་སྐབས། བཙུན་མ་ཚོ་གི་གཞུང་ཆེན་ལ་སློབ་གཉེར་ཧུར་ཐག་གནང་དགོས་པ་དང། སྤྱི་ཚོགས་ནང་ཕན་ཐོགས་རྒྱ་ཆེ་བསྒྲུབ་དགོས་པའི་སྐོར་ལམ་སྟོན་ཕེབས་ཡོད་སྐད། ད་ཁྱེད་རང་ཚོ་དཔེ་ཆ་ཡག་པོ་ཞིག་ལྟོས་ཨ། དཔེ་ཆ་ཡག་པོ་ཞིག་ལྟོས་ཨ་ཤེས་སོང། དགེ་སློང་མ་སྒྲུབ་ཡག་ཟེར་མཁན་དེ། དགེ་སློང་མའི་གདུང་རྒྱུན་དེ་མེད་ན་ཏོག་ཙམ་འགྲིག་གི་ཡོད་མ་རེད་ཤེས་སོང།

དགེ་བཤེས་མ་རྣམ་པ་ཚོ་སྟབས་གང་ལ་གང་ཡོད་ཀྱི་མཉམ་ཞུགས་གནང་རྗེས་དགོན་པ་སོ་སོའི་ནང་ལ་ཐུགས་ངལ་ཆེན་པོ་ཞིག་ཡོད་རེད། རི་བོ་དགེ་ལྡན་པ་གི་མདོ་སྔགས་ཀྱི་གཞུང་ཆེན་ལ་སློབ་གཉེར་གནང་སྟངས་ཀྱི་བརྒྱུད་རིམ་ལྟར། མདོ་སྔགས་གཉིས་ལ་སློབ་གཉེར་མཐར་སོན་གྱིས་ཐོན་པ་གི་དགེ་བཤེས་མ་རྣམས་ཀྱིས་གོ་སྐབས་དང་བསྟུན་རིགས་གཅིག་རྐང་འཛིན་གྱི་ཐོག་ཉམས་ཞིབ་ཀྱི་སློབ་གཉེར་གནང་མཁན་ཁག་ཅིག་དང། རྒྱ་གར་ནང་ཆོས་ཚོགས་དང་ཤེས་ཡོན་དང་འབྲེལ་བ་གི་ཚོགས་ཆེན་དུ་བཞུགས་མཁན་སོགས་མང་པོ་འབྱུང་གི་ཡོད་པ་མ་ཟད། མང་ཚོགས་ལ་ནང་ཆོས་ངོ་སྤྲོད་དང་ཤེས་ཡོན་སྡེ་ཚན་ཁག་ཏུ་ལྟ་གྲུབ་སློབ་དཔོན་སོགས་གནང་མཁན་ཀྱང་མང་དུ་འབྱུང་གི་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་རྒྱང་སྲིང་ཞུ་བཞིན་པ་ཡིན། གཡུ་སྒྲོན་ནས་གསར་འགྱུར་ཁག་མུ་མཐུད་སྙན་སྒྲོན་ཞུ་བ་ཡིན། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་བོད་ཞེས་པ་རྒྱབ་སྐྱོར་ཡོང་བ་ལས་རྒྱ་ནག་གཞུང་གིས་བོད་ལ་ཤི་ཙང་ཟེར་མིང་བསྒྱུར་བྱེད་ཐབས་བྱེད་པའི་བྱ་སྤྱོད་ལ་རྒྱབ་སྐྱོར་མེད་པའི་ས་ཡིག་བསྡུ་རུབ་ཀྱི་ལས་འགུལ་ཞིག་སྤེལ་བཞིན་ཡོད་པ་རེད་འདུག་དེ་ཡང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ལས་འགུལ་དེའི་བརྗོད་ཚིག་ནི་རྒྱ་ནག་གཞུང་ལ་བོད་དེ་མིང་བསྒྱུར་བྱེད་དུ་བཅུག་རྒྱུ་མིན་ཞེས་པའི་ཐོག་ནས་བོད་ཞེས་པའི་མིང་ཚིག་ལ་རྒྱབ་སྐྱོར་གྱི་ས་ཡིག་བསྡུ་རུབ་གནང་བཞིན་པ་དེ་ནི་ཉེ་བའི་ཆར་རྒྱ་ནག་གཞུང་གིས་བོད་ཞེས་མིང་མེད་པ་བཟོ་ཐབས་ཀྱི་ཚབས་ཆེའི་བྱ་སྤྱོད་སྤེལ་བཞིན་ཡོད་པ་དང། ད་ཆ་རྒྱ་ནག་གཞུང་གི་དཔོན་རིགས་ནས་བོད་ལ་ཤི་ཙང་ཟེར་འབོད་ཀྱི་ཡོད་པ་དང་དེ་ནི་རྒྱ་ནག་གཞུང་གིས་བོད་དབང་སྒྱུར་བྱེད་པ་དེ་ནི་ཁྲིམས་འགལ་ཡིན་པའི་གནས་སྟངས་དང། བོད་ཀྱི་བདེན་པ་རྣམས་སྦས་ཐབས་བྱེད་པའི་ཐོག་ནས་བསམ་བཞིན་དུ་ལོ་ངོ་བཅུ་གྲངས་ཀྱི་ལོ་རྒྱུས་མེད་པ་བཟོ་བཞིན་ཡོད་པའི་སྐོར་བཀོད་འདུག་ད་དུང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས། རྒྱ་ནག་གཞུང་གི་བྱ་སྤྱོད་དེ་རྣམས་བོད་རྒྱ་ནག་ཅན་དུ་བསྒྱུར་ཐབས་དང་བོད་མིའི་ངོ་བོ་རྩ་མེད་བཟོ་ཐབས་ཀྱི་འཆར་གཞི་དང་དམིགས་བསལ་བོད་ཅེས་པའི་མིང་བསྒྱུར་བྱེད་ཐབས་བྱེད་བཞིན་ཡོད་ཀྱང་ང་ཚོས་དུས་ནམ་ཡང་ལམ་ལྷོང་དུ་གཏོང་རྒྱུ་མིན། དེར་བརྟེན་ང་ཚོའི་ལས་འགུལ་རྣམས་དང། བོད་མི་རྣམས་ལ་རང་ཐག་གཅོད་པའི་ཐོབ་ཐང་ཡོད་པའི་ལས་འགུལ་རྣམས། མི་མང་ལ་གོ་རྟོགས་སྤེལ་བའི་ལས་འགུལ་ལ་རྒྱབ་སྐྱོར་གྱི་ས་ཡིག་བསྐྱོན་རོགས་གནང་ཞེས་འབོད་སྐུལ་ཞུས་ཡོད་པ་དང། ང་ཚོས་རྒྱ་ནག་གཞུང་གི་དྲིལ་བསྒྲགས་རྣམས་དང་ང་ཚོའི་ཕ་ཡུལ་བོད་དེ་མིང་བསྒྱུར་བྱེད་ཐབས་བྱེད་པའི་བྱ་སྤྱོད་རྣམས་འགོག་ཐབས་བྱ་རྒྱུ་བཅས་ང་ཚོས་མུ་མཐུད་ནས་བོད་ཅེས་འབོད་རྒྱུ་དང་རྒྱ་ནག་གཞུང་གི་འཆར་གཞི་རྣམས་ལམ་ལྷོང་ཡོང་གི་མ་རེད་ཅེས་བཀོད་འདུག། རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ཡིན། གཤམ་ལ་འབྲས་ལྗོངས་ཁུལ་དུ་འདི་ལོ་ལོ་གསར་གྱི་རྟེན་འབྲེལ་ཆེད་དུ་སྡེར་ཁ་དང་ཁ་ཟས་མངགས་ཉོ་བྱེད་མཁན་སྔོན་མ་ལས་མང་དུ་ཕྱིན་ཡོད་པའི་སྐོར་ལ་གསར་འགོད་པ་པ་སངས་ཚེ་རིང་ལགས་ཀྱིས་བཏང་གནང་བའི་གནས་ཚུལ་དེ་སྙན་སྒྲོན་ཞུ་གི་ཡིན།
བོད་ཀྱི་ལོ་གསར་སླེབས་ལ་ཉེ་བའི་སྐབས་དང་བསྟུན་སྒང་ཏོག་ཁུལ་དུ་བོད་ཀྱི་ལོ་གསར་གྱི་རྟེན་འབྲེལ་ཆེད་དུ་སྡེར་ཁ་དང་ཁ་ཟས་འདྲ་མིན་བཟོ་ཚོང་གི་ལས་དོན་གཉེར་མཁན་བོད་རིགས་དང་ས་གནས་ཡུལ་མི་མང་དག་ཞིག་ཡོད་པའི་ནང་ནས་གཅིག་ནི་སྒང་ཏོག་བདེ་ཆེན་གླིང་གནས་སྡོད་བོད་རིགས་བུད་མེད་ཚེ་དབང་སྒྲོལ་མ་ལགས་དང་ཕུར་བུ་ལྷ་མོ་དེ་བཞིན་བདེ་ཆེན་ལགས་བཅས་ཡིན་འདུག། ཁོང་གསུམ་ནས་ལོ་ལྟར་བོད་ཀྱི་ལོ་གསར་གོང་གི་ཟླ་བ་གཅིག་ཙམ་ནས་ཁ་ཟས་དང་སྡེར་ཁ་བཟོ་རྒྱུ་འགོ་འཛུགས་གནང་ནས་ཉི་མ་གཉིས་རེར་གྲོ་ཞིབ་ཀི་ལོ་ལྔ་བཅུ་ཁྱོན་བོང་བུའི་ཨ་མཆོག་གྲངས་བཞི་བརྒྱ་ལྷག་དང་ཁ་ཟས་ཀི་ལོ་སུམ་ཅུ་ཙམ་བཟོ་ཚོང་གིས་འདི་ལོ་སྡེར་ཁ་དང་ཁ་ཟས་ཉོ་མཁན་སྔོན་མ་ལས་མང་བ་ཡོད་པ་ཨ་ཅག་ཚེ་དབང་སྒྲོལ་མ་ལགས་ཀྱིས་གསུངས་དོན། ད་ངས་ཁ་ཟས་བཏང་ནས་ལོ་ཉི་ཤུ་འགྲོ་གི་འདུག་ལ། ཨ་ནི་ག་ས་དེ་ད་ང་ཚོ་བོད་རིགས་དེ་ཚོའི་ཁ་ཟས་དེ་ཉོ་ག་ཡག་པོ་ཡོང་གི་འདུག།

གནའ་ཐང་སྐུ་ཕུག་དེ་བཞིན་རྣ་ཐོས་ལ་ས་ཁུལ་བཅས་ནས་བོད་རིགས་དང་འབྲས་ལྗོངས་དེ་བཞིན་རྟ་མང་དང་ཤར་པ་སོགས་ས་གནས་ཀྱི་ཡུལ་མི་མང་པོས་སྡེར་ཁ་དང་ཁ་ཟས་མངགས་ཉོ་བྱེད་ཀྱི་ཡོད་པ་ཁོ་མོས་མུ་མཐུད་གསུངས་དོན།
ད་ང་ཚོས་ད་སྣུམ་འདི་འདྲའི་ཡག་པོ་བླུག་གི་ཡོད། སྣུམ་འདི་འདྲའི་ཡག་པོ་བྱས་གཙང་མ་བྱས་བྱས་ནས་བླུག་གི་ཡོད་ཨ་ནི་དེ་བྱས་ནས་ཨ་ནི་མི་འགག་པོ་གི་ད་དེ་པ་ཡག་པོ་འདུག་དོ་སྲིད་དེ་འདྲའི་ཡག་པོ་འདུག་ལབ་ནས་ཨ་ནི་དེ་བྱས་ནས་ཁ་བཤད་ད་བཟོ་པ་ད་ད་ཅི་ཨོའུ་དེ་ཡོད་ས་ར་དེ་དེ་བྱས་ནས་མི་འོ་ཀྲོ་ཨའུ་ཙི་མང་པོ་སླེབས་ཀྱི་འདུག་ད། འདི་ལོ་སྡེར་ཁ་དང་ཁ་ཟས་མངགས་ཉོ་བྱེད་མཁན་སྔོན་མ་ལས་མང་དུ་ཕྱིན་པའི་རྒྱུ་མཚན་གཞན་ཞིག་ནི་འདི་ལོ་རྟ་མང་ལོ་སར་ཡང་བོད་ཀྱི་ལོ་སར་དང་མཉམ་དུ་ཁེལ་ཡོད་པ་གསུང་གི་འདུག་ཁོང་གསུམ་ནས་སྡེར་ཁ་དང་ཁ་ཟས་ཀྱི་བཟོ་ཚོང་བོད་ཀྱི་ལོ་སར་དང་དེ་མིན་འབྲས་ལྗོངས་ཀྱི་ལོ་སར་རམ་ལོ་སྲུང་སྐབས་སུའང་གནང་གི་ཡོད་པ་རེད་འདུག། ལོ་གསར་སྐབས་བོད་མིའི་ཁྱིམ་ཚང་ཚང་མའི་ནང་སྒྲིག་ཤོམ་བྱས་པའི་རྟེན་འབྲེལ་དངོས་པོའི་ནང་ནས་གལ་ཆེ་ཤོས་ནི་ཕྱེ་མར་དང་སྡེར་ཁ་ལུག་མགོ་ལོ་ཕུད་བཅས་ཡིན་ཞིང་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་བོད་ཀྱི་ལོ་གསར་ཞེས་པའི་གློག་བརྙན་བཟོ་སྐྲུན་པ་བློ་བཟང་རྡོ་རྗེ་ལགས་སུ་ལོ་གསར་སྐབས་སྡེར་ཁ་སྒྲིག་ཤོམ་དང་དེའི་གལ་གནད་དང་མཚོན་དོན་སྐོར་བཅར་འདྲི་ཞུས་པར་ཁོང་གིས། ད་ལྟའི་གཞུང་འབྲེལ་གྱི་ཁ་ཟས་ག་པར་སྡེར་ཁ་དེ་བྱས་ཡོད་ན་ཁག་མང་པོ་ཞིག་ཡོད་རེད།

འབྲས་ལྗོངས་ཁུལ་དུ་ལོ་སར་སྲུང་བརྩི་ཞུ་མཁན་བོད་རིགས་ཙམ་མིན་པར་བོད་དང་རིག་གཞུང་གཅིག་པའི་མི་རིགས་ཤར་པ་རྟ་མང་དེ་བཞིན་འབྲས་ལྗོངས་པ་ཁག་ཅིག་ནས་ཀྱང་བོད་ཀྱི་ལོ་སར་སྲུང་བརྩི་ཞུ་ཡི་ཡོད་སྟབས་དེང་སྐབས་ཁུལ་དེར་བོད་ཀྱི་ལོ་སར་མ་སླེབས་གོང་སྡེར་ཁ་དང་ཁ་ཟས་བཟོ་ཚོང་བྱེད་མཁན་མང་དུ་ཕྱིན་ཡོད་པ་རེད་འདུག་རྒྱ་གར་བྱང་ཤར་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང།

རྒྱ་ཆེའི་གསན་མཁན་རྣམ་པ་ལྷན་རྒྱས་སྐུ་ཁམས་བཟང། ང་ལེ་ཚན་འདི་གཙོ་སྐྱོང་ཞུ་མཁན་མཁའ་འགྲོ་གཡང་འཛོམས་ཡིན། ད་ང་ཚོའི་བོད་པའི་གནམ་ལོ་གསར་དུ་བཞད་པའི་ལོ་གསར་དེ་སླེབས་གྲབས་ཡོད་པ་དང་བསྟུན་ནས་དེ་རིང་གི་ལེ་ཚན་འདིའི་ནང་ལ་ཡང་བོད་ཀྱི་ལོ་གསར་གཏོང་སྲོལ་མི་འདྲ་བའི་སྐོར་དང་ལོ་གསར་གྱི་སྡེར་ཁ་སྒྲིག་སྟངས་དང་དེའི་མཚོན་དོན་སྐོར་ལ་བཀའ་འདྲི་ཞུ་གི་ཡིན། སྤྱིར་བཏང་བོད་གངས་ཅན་ལྗོངས་སུ་ལོ་འཁོར་གཅིག་གི་ནང་དུ་དུས་སྟོན་སྣ་ཚོགས་བཏང་སྲོལ་ཡོད་པ་དེ་དག་གི་ནང་ནས་ད་གནམ་ལོ་གསར་དུ་བཞད་པའི་བོད་ཀྱི་ལོ་གསར་འདི་ཆེས་སྔ་ཤོས་དང་ཆེས་རྒྱས་ཤོས་ཤིག་རེད། ལོ་སར་གྱི་དུས་སྟོན་སྐབས་དེ་ལ་ཡིན་པ་ཡིན་ནའི་ཕ་མ་སྤུན་མཆེད་ཚང་འཛོམས་ཀྱིས་ད་དགའ་སྐྱིད་ཀྱི་དཔལ་ལ་རོལ་བའི་དུས་ཚོད་དམིགས་བསལ་བ་ཞིག་ཆགས་ཀྱི་ཡོད་རེད་ལ། ཡང་ལོ་གསར་པ་དེའི་ནང་ལ་ཡང་ནད་དང་བགེགས་བར་ཆད་མེད་པར་བཀྲ་ཤིས་ལོ་ལེགས་ཡོང་བའི་རྟེན་འབྲེལ་གྱི་བྱེད་སྒོར་ཞུགས་པའི་དུས་སྟོན་ཞིག་ཀྱང་ཆགས་ཀྱི་ཡོད་རེད། ཡིན་ནའི་ཕྱིས་སུ་བོད་ལ་ལུང་པ་སོ་སོའི་གནམ་གཤིས་དང་ས་བབ་ཆོས་ལུགས། དེ་ནས་ཡང་ཡུལ་གྲུ་སོ་སོའི་གོམས་གཤིས་དང་ཞིང་ཁ་འདེབས་རྒྱུའི་དུས་ཚོད་མི་འདྲ་བའི་དབང་གིས་ད་ལོ་གསར་གཏོང་སྲོལ་ཐད་ལ་ཡང་དུས་སྔ་ཕྱིའི་རིམ་པར་འགྱུར་བ་བྱུང་ནས་ཡུལ་ལུང་སོ་སོའི་ཐུན་མོང་མ་ཡིན་པའི་ཁྱད་ཆོས་ཡང་ལྡན་ཡོད་པ་རེད། བྱས་ཙང་ང་ཚོས་ཐེངས་འདིའི་ལེ་ཚན་འདིའི་ཐོག་ལ་ཡང་ལོ་གསར་སྐོར་ལ་བཀའ་མོལ་གནང་མཁན་ཨན་ས་ར་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གི་ལོ་རྒྱུས་སློབ་དཔོན་གཙང་ཕྲུག་སྟོབས་ལགས་ཕེབས་ཡོད། གཙང་ཕྲུག་སྟོབས་ལགས་དེ་རིང་ལེ་ཚན་འདི་ནང་ཕེབས་པར་འཚམས་འདྲི་ཞུས་པ་དང་སྦྲགས་ཐོག་མར་དེ་ལ་ཡ་ད་བོད་ལ་ཡོངས་གྲགས་སུ་བོད་ཟླ་དང་པོའི་ཚེས་གཅིག་ལ་ལོ་སར་རྩི་སྲོལ་ཡོད་རེད་ཡིན་ནའི་ལས་ད་བོད་ཀྱི་ལུང་པ་སོ་སོའི་ཡུལ་སྲོལ་གོམས་གཤིས་དང་གཙོ་བོ་ཞིང་ཁ་འདེབས་ལས་ཀྱི་ལོ་ཚིགས་ཀྱི་དབང་གིས་ལོ་སར་རྩི་སྲོལ་གྱི་རྣམ་པ་མི་འདྲ་བ་མང་པོ་ཞིག་འདུག་དེ་འདྲ་སོང་ཙང་ད་བོད་ལ་ལོ་སར་རྩི་སྲོལ་མི་འདྲ་བ་ག་རེ་ག་རེ་ཡོད་ནམ་རྩི་སྲོལ་དེ་ཚོའི་འབྱུང་ཁུངས་གཙོ་བོ་དེ་ག་པར་ལ་ངོས་འཛིན་བྱེད་དགོས་ཀྱི་ཡོད་ནམ། ད་ལོ་སར་གྱི་སྐོར་དེ་གཞི་རྩའི་ང་ཚོས་ཀྱི་སྲོལ་རྒྱུན་གྱི་བོད་པའི་གནའ་བོའི་དུས་སུ་བོད་རང་གི་ལོ་སར་སྲུང་བརྩི་བྱེད་སྟངས་ཀྱི་ལོ་ཟླ་དེ་ཟླ་བ་བཅུ་གཉིས་པའི་ཚེས་པ་གཅིག་ལ་ད་སྲུང་བརྩི་ཞུ་གི་ཡོད་ར། ད་དེ་ནས་ང་ཚོས་ཀྱི་བོད་ཀྱི་རྒྱལ་པོ་སྤུ་ལྡེ་གུང་རྒྱལ་གྱི་སྐུ་དུས་སུ་རྒན་མོ་བལ་རྫི་མ་ཟེར་མཁན་ཅིག་ཁོ་རང་གིས་རྩིས་རིག་གི་རྣམ་གཞག་ཉི་ཟླ་གཟའ་སྐར་དང་དུས་བཞིའི་ཀྱི་འགྱུར་འགྲོས་དེ་ཚོའི་ཐོག་ལ་ཚོད་བགམ་ལོས་ཀྱི་ཐིབས་ཅེས་དུས་བཞི་ལ་དབྱེ་བ་ཕྱེས་དང། ནི་དཔྱིད་དུས་ཀྱི་ཐོག་མའི་དུས་ལ། ཡར་ལྷ་ཤམ་པོ་ལ། ནི་ཁམ་བུའི་མེ་ཏོག་སྐྱེ་བའི་དུས་སྐབས་སུ། ནི་ལོ་གསར་པ། བཏབ་ཡས་ཀྱི། འགོ་བཙུགས་ཡས་དེ་རྒྱལ་པོ་ལ་སྙན་སེང་ཞུས་བྱས་ནི་རྒྱལ་པོས་ཀྱི་མཛད་སྟོན། བྱེད་ཡས་ཀྱི་ག་རེ་ཟེར་ན་ད་ཆོག་མཆན་ཟེར་ན་བཀའ་ཁྲོལ་བྱས་ནི་མཛད་སྟོན། ལོ་གསར་པ། བསུ་བའི་ཀྱི་མཛད་སྟོན་བྱེད་ཡས་ཀྱི་གནད་དོན་འདིའི་ཐོག་ནས་ལོ་གསར་ལབ་མཁན་དེ། ཡོང་གི་ཡོད་ར། གཙོ་ཆེར་ལོ་གསར་ལབ་མཁན་དེ། ང་ཚོའི་ག་རེ་ཟེར་ན་ཞིང་འདེབས་ལས་བྱེད་ཡས་ཀྱི་གནད་དོན་དང་འབྲེལ་བྱས། ཡོང་སྡོད་ཀྱི་ཡོད་ར། བྱས་ཙང་དེ་ཐོག་མ་དེ་རེད་ད་དེ་ནས་ང་ཚོས་ཀྱི་བོད་ཟླ་བཅུ་བའི་ནང་ལ་ཀོང་པོའི་ཀྱི་ལོ་སར་ལབ་མཁན་དེ་ཡོད་ར་ད་ཀོང་པོའི་ལོ་སར་དེ་ཀོང་པོའི་ས་ཁུལ་ལ་ཨ་རྒྱལ་རྒྱལ་པོ་ལབ་མཁན་ཞིག་གི་ཀོང་པོ་ཁུལ་གྱི་རྒྱལ་པོ་གཅིག་གི་དུས་སུ་ག་རེ་ཟེར་ན་ཧ་ལམ་བོད་སིལ་བུའི་ཡུན་ཙམ་ལ་མིན་ནམ་བསམ་གྱི་འདུག་ཨ་རྒྱལ་རྒྱལ་པོ་དེ་དམག་ལ་འགྲོ་དགོས་ཡས་ཀྱི་རྐྱེན་པས་ཀྱི་ལོ་སར་མ་བཏང་ན་དམག་ལ་འགྲོ་ཡས་དེ་ལྟས་སུ་གཅིག་བདེ་པོ་མེད་ཅོག་སོང་ཙང་ལོ་སར་སྔ་གཏོང་བྱས་ཀྱི་ལོ་སར་བཏང་དམག་ལ་འགྲོ་དགོས་པ་སོང་ཙང་ཀོང་པོའི་ལོ་སར་དེ་བོད་ཟླ་བཅུ་བའི་ནང་ལ་བྱས་ཏེ་གནད་དོན་དེ་འདྲ་ཞིག་ལ་ཐུག་པས་ཀི་ཁོ་རང་ཚོས་ཀི་གསུང་རྒྱུན་དེ་འདྲ་འདུག་ད་དེ་ནས་ང་ཚོས་ཀི་བོད་ཟླ་བཅུ་གཅིག་པའི་ནང་ལ་ནི་ག་རེ་ཟེར་ན་ལ་དྭགས་ལོ་སར་ལ་དྭགས་ལྟོགས་ལའི་ལོ་སར་ཡིན་ན་གཅིག་ལབ་ཀི་རེད་བྱས་ཙང་དེ་བཅུ་གཅིག་པའི་ནང་ལ་གཏང་དགོས་ཀི་རྒྱུ་མཚན་ག་རེ་ཡིན་ན་ངས་ཀི་ཡིག་ཐོག་དང་དེ་ཀི་གནས་ཚུལ་དེ་འདྲ་ཤེས་རྟོགས་མ་བྱུང་ཡིན་ནའང་ལ་དྭགས་ཀི་ལོ་སར་དེ་ནི་ག་རེ་ཟེར་ན་བོད་ཟླ་བཅུ་གཉིས་པའི་སྔོན་ལ་གཏང་ལོ་ཟླ་བ་གཅིག་གི་སྔོན་ལོ་སར་གཏང་པ་ཟེར་ན་དེ་ལྟོགས་ལ། བྱས་ཀྱི་བཟོ་འདྲ་ཅིག་མ་རན་གོང་ནས་ཅིག་རྔམ་བསྡད་ཀྱི་བཟོ་འདྲ་གི་གནས་ཚུལ་དེ་འདྲ་སོང་ཙང་ང་ཚོས་མཚམས་མཚམས་ལྟོགས་ལའི་ལོ་སར་ཟེར་གྱི་ལབ་སྲོལ་དེ་འདྲ་ཡང་ཡོང་གི་འདུག་ད་དེ་རྒྱུ་མཚན་ག་ལ་བཏང་བརྟེན་བྱས་སྔ་གཏོང་བྱེད་མིན་དེ་ངས་ཤེས་མ་སོང། ད་དེ་གི་ནང་བཞིན་ང་ཚོས་གི་ཨ་མདོ་ཁུལ་དང་ཁམས་ཀི་ས་ཁུལ་ཁ་ཤས་ལ་ཨ་ནི་ག་རེ་ཟེར་ན་ཅིག་ལོ་སར་དེ་རྒྱ་ལུགས་ཀྱི་ག་རེ་ཟེར་ན་ལུགས་རྙིང་ཟེར་ནའང་འདྲ་འདི་ཀྱི་ལོ་རྩིས་དང་གི་དེ་ལ་ཆ་འཛིན་བྱས་ཀྱི་ཨ་ནི་མཚམས་མཚམས་བོད་ཟླ་བཅུ་གཉིས་པ་ལ་ཁེལ་ཡས་དང་མཚམས་མཚམས་ཨ་ནི་བོད་ཟླ་དང་པོ་ལ་ཁེལ་ཡས་ཀྱི་གནས་ཚུལ་དེ་ཡོང་གི་ཡོད་པ་རེད་ད་ང་ཚོས་དེང་དུས་ང་ཚོ་ཡོངས་གྲགས་ཀྱི་བོད་པའི་ལོ་སར་དེ་ཟླ་བ་དང་པོའི་གི་ཚེས་པ་གཅིག་ལ་བཏང་ཡས་དེ་ཨ་ནི་ཧོར་གྱི། བོད་ལ་དབང་བསྒྱུར་བྱས་ཏེ་ཧོར་སི་ཏུ་གུ་སོག་པོར་སོག་པོའི་བོད་ལ་བཙན་འཛུལ་སླེབས་ཡོང་དུས་སྐབས་སུ་གནས་ཚུལ་དེ་དང་འབྲེལ་བྱས་ཨ་ནི་ཡེ་གཅིག་ལ་ཡེ་ལ་སོག་པོའི་གི་མི་ཉག་རྒྱལ་ཁབ་གཏོར་བའི་གི་ཨ་ནི་མཛད་དོན་དེ་བོད་ཟླ་དང་པོའི་ཚེས་པ་གཅིག་ལ་འཁེལ་གི་ཡོད་བ་དང་ཨ་ནི་དེ་ཁོ་ཚོས་གལ་ཆེའི་མཛད་དོན་གཅིག་ལ་བརྩིས་བྱས་ད་གང་བྱས། ཟླ་བ་དང་པོའི་ཚེས་པ་གཅིག་ལ་ལོ་གསར་བཏང་ཡས་དེ་སོག་པོ་དང་འདྲེས་བྱས་བོད་ལ་ཤན་ཞུགས་ལས་བྱེད་ཨ་ནི་བོད་པའི་གི་གཞུང་འབྲེལ་གི་ལོ་གསར་དེ་བོད་ཟླ་དང་པོའི་ཚེས་པ་གཅིག་ལ་བཏང་ཡས་གི་གནད་དོན་དེ་བྱུང་འདུག་བ་བྱས་ཙང་ད་འདི་ཚོའི་ལོ་གསར་དེ་ཚང་མ་ལོ་གཞི་རྩའི་གི་ལོ་རྙིང་པ་ཕར་ལ་བསྐྱལ་བྱས་ལོ་གསར་པ་ཚུར་ལ་བསུ་བའི་གི་རྟེན་འབྲེལ་གྱི་བྱེད་སྒོ་ཨ་ནི་དེ་ཁུངས་གཏུགས་ས་ཡང་ག་རེ་ཟེར་ན་ཞིང་ལས་དང་འབྲོག་ལས་ལོ་ཏོག་དེ་དང་འབྲེལ་བའི་གི་གནད་དོན་ཐོག་ནས་ཡོང་བསྡད་ཀྱི་ཡོད་རེད། ད་ཟླ་བ་བཅུ་བ་བཅུ་གཅིག་བཅུ་གཉིས་དང་པོ་ཨ་ནི་དེ་ག་ནང་བཞིན་གི་རྒྱ་ནག་གི་ལུགས་རྙིང་གི་ལོ་ཐོ་དང་བརྩིས་པའི་གི་ལོ་གསར་གཏོང་སྟངས་དེ་ཚང་མ་ལོ་ད་ལོ་འགོ་རྩི་སྟངས་གི་གནད་དོན་མི་འདྲ་བའི་གི་མ་གཏོགས་རྩ་བའི་གི། ལོ་གསར་པ་ཚུར་ལ་བསུས། རྙིང་པ་ཕར་ལ་སྐྱེལ་ཡག་གི་གནད་དོན་དེ་འདྲ་ཅིག་ཆགས་བསྡད་འདུག་བ། དེ་གནས་ཚུལ་དེ་འདྲ་ཞིག་རེད། དེ་ནས་སྤྱི་བཏང་ད་བོད་པའི་ལོ་གསར་བཏང་སྲོལ་མང་པོ་བྱུང་ཡོག་རེད། ཚང་མའི་སྐོར་ལ་དེ་རིང་བཀའ་འདྲི་ཞུས་པ་ཡིན་ན་དུས་ཚོད་ཆ་ནས་འདང་ཡས་མི་འདུག་དེ་འདྲ་སོང་ཙང་ད་བོད་ཀྱི་གཞུང་འབྲེལ་གྱི་ལོ་གསར་གྱི་སྐབས་དེ་ལ་ཡག་ད་གཙོ་བོ་ད་སྡེར་ཁ་སྒྲིག་གཤོམ་གནང་སྲོལ་བྱུང་ཡོག་རེད། དེ་གའི་ནང་ལ་ཡག་ད་གྲོ་སོ་ཕྱེ་མར་དང་ལོ་ཕུད་དེ་ནས་ཆང་ཕུད་དང་ལུག་མགོ་ལ་སོགས་པ་ད་མང་པོ་བྱས། སྒྲིག་སྲོལ་འདུག། དེ་ཚོའི་གི་མཚོན་དོན་ག་རེ་ཡིན་ན་ང་ཚོའི་གསན་མཁན་རྣམ་པ་ཚོའི་གི་མཁྱེན་རྟོགས་ཀྱི་ཆེད་དུ་ངོ་སྤྲོད་མདོར་བསྡུས་ཤིག་གནང་དང། ད་བོད་པའི་གི་གོང་དུ་ཞུས་པ་ན་ད་གཞུང་འབྲེལ་གི་ལོ་གསར་དེ་བོད་ཟླ་དང་པོའི་གི་ཚེས་པ་གཅིག་ལ་བཏང་གནང་གི་རེད་བ་ད་དེ་བཏང་གནང་དུས་སྐབས་སུ་ང་ཚོའི་གི་ད་ལོ་གསར་གི་མཛད་དོན་རྒྱས་པོ་ཞེ་པོ་གནང་གི་རེད་བ་གཞུང་གི་ངོས་ནས་ག་རེ་ཟེར་ན་ལོ་གསར་ཚེས་པ་གཅིག་གཉིས་གསུམ་ཟེར་ལྷག་པར་དུ་ལོ་གསར་ཚེས་པ་གཅིག་ལ་ག་རེ་ཟེར་ན་གཞུང་གཞུང་རང་གི་བས་དེ་ག་ན་ཨ་ནི་ཡེ་གཅིག་པོ་ཏ་ལ་རྒྱལ་བ་རིན་པོ་ཆེ་མཇལ་ཁ་གནང། བོད་ལ་ཡིན་པ་ན་ཨོ་དེ་འདྲའི་ཅིག་གི་མཛད་དོན་མང་པོ་འཚོགས་གི་རེད་བ་ད་འདི་ཡི་ནང་གི་ག་རེ་ཟེར་ན། གཞུང་འབྲེལ་ལོ་གསར་གི་དུས་སྐབས་དེའི་སྐབས་སུ་ང་ཚོས་གི་མཛད་དོན་རྒྱས་པོ་སྡེར་ཁ་ཆེན་པོ་དེ་འདྲ་རྒྱས་གཤོམ་བྱེད་ཡས་དང་ད་ལོ་ཕུད་དང་དེ་ག་ནང་བཞིན་གྲོ་སོ་ཕྱེ་མར་དང་དེ་འདྲ་མང་པོ་ཅིག་གྲ་སྒྲིག་བྱེད་ཡས་གི་མཚོན་དོན་ལོ་རྒྱུས་ག་འདྲ་ཡོད་རེད་ཟེར་ན་ད་སྡེར་ཁ་ཟེར་དུས་སྐབས་སུ་གཞི་རྩའི་གི་སྡེར་ཟེར་དུས་སྐབས་སུ་ཕུད་དེ་ཚོ་བཞག་སའི་གི་སྣོད་དེ་ཟས་ཕུད་དེ་ཚོ་དེ་ལ་གནས་ལ་སྡེར་མ་ཟེར་གྱི་ཡོད་རེད་བ་དེ་འདིའི་ཁ་དེ་ལ་ག་རེ་བྱས་ཡོད་རེད་ཟེར་ན་སྲོལ་རྒྱུན་བོད་པའི་གི་སྡེར་ཁ་ནང་ལ་སྒྲིག་གཤོམ་བྱེད་ཡས་གལ་ཆེ་ཤོས་དེ་ག་རེ་བྱེད་དགོས་རེད་ཟེར་ན་ཤ་ཡི་སྡེར་ཁ་དེ་འདྲ་ཡོད་རེད་སྡེར་མའི་སྒང་ལ་དེ་ག་ནང་བཞིན་གྱི་དཀར་སྤྲོ་ང་ཚོས་གི་དེ་ཤ་བྱེད་ན་ཞལ་སྤྲོ་ཡང་ལབ་ཀྱི་རེད་བ་དེ་ཤ་ད་སྐྱོ་ཤོར་ཟེར་ན་ཡུལ་ཤང་ཕག་ལ་སོགས་རེད་བ་འོ་འདི་འདྲའི་གི་སྡེར་ཁ་དེ་འདྲ་རྒྱག་ཡོང་གི་རེད་དེ་ག་ཡིན་པ་ན་ཁོ་ཆོས་པའི་མཛད་བྱ་དང་རྟེན་འབྲེལ་གྱི་མཛད་བྱ་ལ་བརྩིས་བྱས་ག་རེ་ཟེར་ན་དེ་ལས་སྒྲིག་བྱ་ཡོད་མི་འཚོ་ཟེར་བའི་གི་ལུགས་སྲོལ་ཞེ་དྲག་ཡོད་མ་རེད་བ་བྱས་ཙང་སྡེར་ཁ་ཡིན་པ་ནི་མཆོད་པ་དང་རྟེན་འབྲེལ་དང་དེ་འབྲེལ་གྱི་བག་མེད་རྒྱས་སྤྲོས་མ་ཡིན་པ། འདོད་དགུ་འཛོམས་པའི་གྱི་རྟགས་ཀྱི་མཚོན་རྟགས་ལས་སྦྱོར་བ། བྱས་ཙང་འདིའི་ཁ་ལ་འདི་འདྲས་བརྩིགས་པ་དེ་ལ་སྡེར་ཁ་ཟེར་ལབ་དགོས་པ་རེད། ལོ་ཕུད་དེ་དེ་བཞིན་ང་ཚོས་གོང་དུ་བཤད་པར་ལོ་སར་སྲུང་བརྩི་ཞུ་བའི་ཁོ་རང་ལོ་ཏོག་ཟེར་ནའང་འདྲ་ང་ཚོའི་ཞིང་འབྲོག་དང་འདྲེས་པ་ཡིན་པ་སོང་ཙང་འདི་ཡི་གི་ཨ་ནི་ལོ་ཡི་ཕུད་ཅིག་དང། ཞིང་པའི་གི་ངོས་ནས་ཨ་ནི་ཡི་ཅིག་ལོ་ཕུད་ཅིག་དང་འབྲོག་པའི་ངོས་ནས་ག་རེ་ཟེར་ན་ལུག་མགོ། ང་ཚོའི་ལོ་སར་ལ་མ་བྱུང་ཀ་མེད་ཀྱི་ལོ་ཕུད་དང་ལུག་མགོ་དེ་རེད་བ། བྱས་ཙང་ཞིང་འབྲོག་གཉིས་མཚོན་བསྡད་དགོས་རེད་དེ་ག་ནང་བཞིན་གྱི་ཕྱེ་མར་ཟེར་དུས་སྐབས་སུ་ཕྱེ་ཟེར་དུས་སྐབས་སུ་ནས་ཞིབ་ཞིབ་བཟོས་རྒྱུ་ལ་ཕྱེ་ལབ་དགོས་རེད་བ་དེ་ལ་རྩམ་པ་རེད། མར་ཟེར་དུས་སྐབས་སུ་འབྲོག་ལས་ཀྱི་དཀར་ཆུའི་སྙིང་པོ་མར་རེད་བ། བྱས་ཙང་དེ་ཞིང་པས་ཀྱི་སྟོན་འབྲས་ཀྱི་སྙིང་བཅུད་ཀྱི་རྩམ་པ་དང་འབྲོག་པས་ཀྱི་སྙིང་བཅུད་མར། དེ་ག་ནང་བཞིན་གྱི་འབྲོག་པའི་གི་ཕྱུགས་རིགས་དང་མཚོན་པའི་གི་ལུག་མགོ། ཞིང་པའི་གི་ལོ་ཏོག་དང་མཚོན་པའི་གི་ལོ་ཕུད། མདོར་བསྡུས་ན་ཞིང་འབྲོག་གི་ཕུད་ཚང་མ་ལོ་ཡག་ན་དཀོན་མཆོག་ལ་མཆོད་འབུལ་བྱེད་རེད་དེ་ག་ནང་བཞིན་གྱི་རྟགས་དང་རྟེན་འབྲེལ་མཚོན་པར་བྱེད་ཀྱི་གནད་དོན་འདི་ཚོ་རྟེན་འབྲེལ་དང་མཚོན་གཏམ་འདི་འདྲ་ཅིག་ཡོད་རེད་བ།
དེ་ནས་སྡེར་ཁ་བསྒྲིགས་པའི་སྐབས་ལ་ཡང་སྡེར་ཁའི་ནང་ལོགས་ལ་ད་དུང་ཨ་ནི་བོང་བུའི་ཨམ་ཅོག་དང་བུ་ལུག། ཨ་ནི་ཉབ་ཤ་དང་པིན་པིན་རྡོག་རྡོག་ལ་སོགས་པ་ད་མང་པོ་ཅིག་བསྒྲིགས་སྲོལ་འདུག་དེ་ཚོས་ཀྱི་དམིགས་བསལ་མཚོན་དོན་ག་རེ་ཡོད་ན།
ད་འདི་ཚོས་ཀྱི་མཚོན་དོན་གཙོ་བོ་དེ་གཞི་རྩའི་ང་ཚོས་ཀྱི་སྲོལ་རྒྱུན་བོད་པའི་གི་གནའ་བོའི་དུས་སུ་བོན་གྱི་ཆོས་ལུགས་དང་འབྲེལ་བྱས་ཀྱི་ང་ཚོས་ཀྱི་གདོད་མའི་ཆོས་ལུགས་ཅིག་ཆགས་བསྡད་པ་རེད་བ་དེས་ཀྱི་ལུགས་སྲོལ་དང་འབྲེལ་རྗེས། ཡོང་བསྡད་ཆོག་ཞིག་ཡིན་ས་རེད་བསམ་བསམ་འདུག་ཨ། ད་ལྟ་ང་ཚོའི་ཁ་ཟས་དེ་ཚོའི་སྡེར་ཁ་དེ་གི་བོང་བུ་ཨམ་ཅོག་དང། བུ་ལུག་ཟེར་མཁན་ཚོ་དང་ཉབ་ཤ་ཟེར་དང་ཀོང་དུང་ཟེར་དང་ཁ་ཤས་སྨུག་དུང་ཡང་ལབ་རེད་དེ་ག་ན་པིན་པིན་རྡོག་རྡོག་ཟེར་དེ་ཚོ་ཁྱོན་ཡོངས་ནས་གནའ་བོའི་གི་དུས་སུ་ང་ཚོའི་གི་དད་ཅིང་ཞིང་འབྲོག་གཉིས་ཀྱི་མཚོན་དོན་ཡོད་རེད་ལབ་པ་དེའི་ནང་ནས་ད། འབྲོག་པའི་གི་མཚོན་དོན། སེམས་ཅན་ཅིག་གི་བུབ་ཟེར་ནའང་འདྲ་ཆ་ཚང་ཅིག་ཡང་ག་རེ་ཟེར་ན་ད། མཆོད་པ་ཕུལ་ཡས་ཀྱི་ལུགས་སྲོལ་ལ་དེ་འདྲ་ཡོད་ཟེར་བ། གཅིག་བྱས་ན་གདོད་མའི་ཡིན་གྱི་རེད་ད་ག་རེ་ཟེར་ན་དམར་མཆོད་དང་འབྲེལ་བ་ཡིན་ཆོག་གི་རེད་བ། ག་ཅེ་འདི་འདྲས་ཀྱི་ལུགས་སྲོལ་དུས་ཕྱིས་ལ་ང་ཚོས་ཀྱི་སྤྱི་ཚོགས་འགྱུར་བ་དང་ལྷག་པར་དུ་ཆོས་ལུགས་འགྱུར་བ་འགྲོ་བྱེད་བཞིན་ཨ་ནི་ཁོ་ཅིག་མཚོན་དོན་དེ་རང་འཇགས་བྱས་ཡིན་ནའང་ལ་ཕེག་དེ་ལག་ལེན་ཐོག་ནས་ག་རེ་ཟེར་ན་ད་སེམས་ཅན་གྱི་ཁོག་ཆ་ཚང་ཕུལ་མི་དགོས་པ་སེམས་ཅན་ཧྲིལ་བོའི་ཁོག་པ་འདི་གི་སྣང་ཚུལ་མཚོན་པ་བྱས་དཔེ་བཞག་ན། དེའི་ནང་ནས་ང་ཚོས་བོང་བུ་ཨམ་ཅོག་ཟེར་དེ་གི་སྤྱི་བཏང་གི་ང་ཚོའི་གི་གཟུགས་པོ་ཁྱོན་ཡོངས་དེ་མཚོན་ཡས་དང་དེ་ག་ནང་བཞིན་གི་སྨུག་དུང་ཟེར་ཡས་རིགས་དེ་ཚོའི་གི་རྐང་ལག་མཚོན་ཡས་དང་དེ་ག་ནང་བཞིན་གི་ཉབ་ཤ་ལབ་མཁན་དེ་རྐང་ལག་མཚོན་ཡས་དང་སྨུག་དུང་གི་སྒལ་ཚིགས་མཚོན་ཡས་དང་བུ་ལུག་ལབ་མཁན་དེ་གི་ནང་རྒྱུ་ནང་ནང་ཆ་ལ་གྱུར་པ་ང་ཚོའི་གི་རྒྱུ་མ་ལ་སོགས་པ་དེ་ཚོ་མཚོན་ཡས་དང་པི་པི་ཏོ་ཏོ་ལགས་ཀྱིས་རྙིང་མཚོན་ཡན་དང་རྟེན་འབྲེལ་ཀྱི་མཚོན་དོན་གྱི་སྣང་ཚུལ་དེ་ཨ་ནི་ཡ། ཆ་ཚང་ཕུལ་བའི་སྐད་ཆ་རེད། ལགས་སེ་ད་འདི་ངའི་དྲི་བ་མཐའ་མ་ཆགས་འདུག་དེ་ནས།
ལོ་གསར་སྔོན་གྱི་ད་ཉི་ཤུ་དགུ། གི་དགུ་ཐུག་གི་ཉིན་མོ་དེ་ལ་ད། ཁྱིམ་ཚང་སོ་སོའི་ནང་ལ་ཡ་ད་ནང་མི་ཚང་མ་འཛོམས་རྗེས་དགུ་ཐུག་འཐུང་ཚུལ་གྱི་ཉི་མ་གལ་ཆེན་པོ་ཞིག་བརྩི་སྲོལ་འདུག་དེ་འདྲ་སོང་ཙང་ད་དགུ་ཐུག་གི་ཉིན་མོ་དེ་གི་བྱེད་སྒོ་གཙོ་བོ་དེ། ག་རེ་ག་རེ་ཡིན་ནམ་དེ་ཚོ་གི་མཚོན་དོན་ག་རེ་ཡིན་ནམ།
ད་ལོ་གསར་སྔོན་གྱི་དགུ་ཐུག་དེ་ལ་ཆ་བཞག་པ་ན་ད་གཞི་རྩའི་དགུ་ཐུག་ཟེར་དུས་ཉི་ཤུ་དགུ་ཡི་ཉིན་གྱི་ཐུག་པ་དེར་རེད་བ་བྱེད་སྒོ་གཙོ་བོ་དེ་དགུ་ཐུག་བྱས་ཙང་ད་ཉི་ཤུ་དགུ་ཡི་ཉིན་དགུ་བྱེད་སྒོ་གལ་ཆེ་ཤོས་གཉིས་རེད་གཅིག་ག་རེ་ཟེར་ན་གདོན་འདྲེ་མར་ཕུད་རེད་ཟེར་ཞོར་རེད་མཚན་མོ་དགོང་དག་ད་ས་སྲིབ་མ་རེད་འདི་འདྲ་ལ་ག་ཟེར་ན་གདོན་འདྲེ་མར་ཕུད་ཅིག་གདོན་འདྲེ་མར་ཕུད་དགོས་རྒྱུ་མཚན་ག་རེ་ཟེར་ན་ཉི་མ་འདིའི་ཉིན་དེ་དགུ་ཕྱགས་ཟེར་བྱས་རྗེས་ཁང་པ་ཚང་མ་གཙང་མ་བཟོ་གི་རེད་ཉི་ཤུ་དགུ་ཡི་ཉིན་མར་ཕྱགས་རྗེས། ན་ང་ཚོས་རྙིང་པ་ཟེར་ན་འདྲ་སྙིགས་ཟེར་ན་འདྲ་ཚང་མ་མར་བཏོན་པའི་སྐད་ཆ་རེད། དེ་བཏོན་རྗེས་གང་ཟེར་ན་གནམ་གང་ཉིན་དེ་གཅིག་ང་ཚོའི་མཆོད་པ་དེ་ཚོ་སྒྲིག་ཡས་དང་ཤམ་བུ་དེ་ཚོ་འཐེན་ཡས་དང་འཐེན་ཡས་དང་གང་ཟེར་ན་སྡེར་ཁ་དེ་ཚོ་སྒྲིག་བྱས་གི་རུང་ཚེས་པ་གཅིག་ནས་ལོ་གསར་བ་དེ་འགོ་ཚུགས་ཡས་ཀྱི་གནད་དོན་རེད་བྱས་ཙང་ལོ་གཅིག་གི་ད་ཉིན་མཐའ་མ་དེ་དགུ་ཐུག་གི་ཉིན་དེ་གནད་དོན་གཅིག་ད་དེ་ཚར་བ་དང་དེ་མཉམ་དུ་ཨ་ནི་ད་ལོ་གཅིག་གི་ནང་ལ་བར་ཆད་དང་བཀྲ་མ་ཤིས་པ་བཟོ་མཁན་གྱི་ཨ་ནི་ཁང་པའི་ནང་ལ་གདོན་འདྲེ་ཟེར་ན་ད་བརྒྱད་ཅུ་རྩ་བཞི་འཁོར་བ་ཟེར་ན་འདི་འདྲས་ཀྱི་རིགས་ཡོད་བ་ཡིན་ན་བཀའ་ཆད་དང་བཀྲ་མ་ཤིས་པ་བྱུང་རྒྱུ་དེ་བཟོ་མཁན་དེ་ཚོ་རེད་དེ་ཡིན་པ་སོང་ཙང་ད་གདོན་འདྲེ་དེ་ག་ཟེར་ན་མར་ཅིག་ཕུད་ཡས་རྒྱལ་འགོང་ལ་སོགས་པ་གདོན་འདྲེ་དེ་མ་པུ་རུ་ཡས་ཀྱི་འགོང་དང་ནི་མེ་བཤའ་ཆུ་བཤའ་ཟིན་མེ་འགོང་དེ་འདྲས་སྤར་ཨ་ནི་ཆུ་ཡིས་དེ་མར་དེ་བཤལ་བཏང་ཡས་ཀྱི་མཛད་སྒོ་གཅིག་རེད། ད་མཛད་སྒོ་གཙོ་བོ་དེ་དགུ་ཐུག་ཟེར་ཉི་ཤུ་དགུའི་ཐུག་པ་ལ་དུས་འགོ་སོ་འདི་གི་ཐུག་པ་དེ་གར་ཟེར་ན་གཞི་རྩ་ང་ཚོའི་ནམ་རྒྱུན་གྱི་ཐུག་པ་དང་མི་འདྲ་བ་དེའི་ནང་ལ་གར་ཟེར་ན་ཟས་སྣ་བཟོ་འདྲ་རིགས་འདྲ་མིན་སྣ་ཚོགས་ཅིག་བླུགས་ཤོད་ད་འདྲ་མིན་སྣ་ཚོགས་བླུགས་བྱས་དེའི་ནང་ལ་ཉི་ཤུ་དགུ་ཡིན་པ་སོང་ཙང་ཐུག་པ་དེའི་ནང་ལ་ཨ་ནི་གར་ཟེར་ན་ཟས་སྣ་རིགས་མི་འདྲ་བ་དགུ་བཟོ་བླུགས་ཡས་ཀྱི་ལམ་སྲོལ་ཡོད་པ་རེད། ད་འདིའི་ནང་ལ་དཔེར་བྱས་ན་སྟན་ཆུང་གྲུ་བཞི་ཟེར་ཡས་བཟོ་འདྲ་དང་ལན་ཆགས་རྒྱབ་འཁུར་ཟེར་ཡས་བཟོ་འདྲ་དང་དེ་ག་ནང་བཞིན་གྱི་ཅིག་སེ་མ་རང་མགོ་ཟེར་ཡས་བཟོ་འདྲ་དང་དེ་ག་ནང་བཞིན་གྱི་གར་ཟེར་ན་དམ་ཆོས་པུ་ཏི་ཟེར་ཡས་ལ་འདི་འདྲས་ཀྱི་མཚོན་དོན་མང་པོ་ཡོད་ད་མཚོན་དོན་འདི་གར་བྱེད་ཀྱི་ཡོད་རེད་ཟེར་ན་གལ་སྲིད་དགུ་ཐུག་ནང་ལ་རྒྱབ་ཤ་གཅོད་ཀྱི་དེ་འདྲས་ཀྱི་མཚོན་དོན་དེ་ཐོན་པ་ཡིན་པ་ཡིན་ན་ཨ་ནི་གང་ཟག་སུ་ལ་ཐོན་པ་ཡིན་ན་འདིས་ཀྱི་གང་ཟག་དེ་གི་ཨ་ནི་གཤིས་ཀ་དང་ཨ་ནི་གཅིག་ནས་ནམ་རྒྱུན་གྱི་གཤིས་ཀ་རེད་གཉིས་ནས་གར་ཟེར་ན་ལོ་གསར་བའི་ནང་ལ་གཟབ་གཟབ་བྱེད་དགོས་ཀྱི་བརྡ་དང་མཚོན་རྟགས་ལོ་ཞེས་དེ་འདྲས་ཤིག་བསྟན་གྱི་ཡོད་གསུངས་པ་རེད། བྱས་ཙང་དཔེ་བཞག་ན་ལན་ཆགས་རྒྱབ་འཁུར་ཟེར་དེ་ཡང་ནི་ང་ཚོས་ད་བུ་མོ་ག་ཟེར་ན་ཆང་ས་མ་བརྒྱབ་ཐོན་པ་ཡིན་ན་ལོ་གསར་བའི་ནང་ལ་གཟབ་གཟབ་བྱེད་དགོས་ཀྱི་ག་ཟེར་ན་ཉལ་ཕྲུག་ཟེར་ན་བྱི་ཕྲུག་ཟེར་ན་དེ་འདྲས་ཀྱི་པ་ཕ་བསྟན་རྒྱུ་མེད་པའི་སྤུ་གུ་དེ་འདྲ་ཡོང་ཡས་ཀྱི་ཉེན་ཀ་ཡོད་རེད་ཟེར་དུས་གཟབ་གཟབ་བྱེད་དགོས་ཀྱི་བརྡ་དོན་བྱས་ཙང་འདིས་ཀྱི་གནད་དོན་དེ་གཅིག་ནས་རྩེད་མོའི་བཟོ་འདྲ་དང་ཧ་ཧུའི་བཟོ་འདྲ་གཉིས་ནས་ག་ཟེར་ན་འདིས་ཀྱི་སློབ་གསོའི་རང་བཞིན་དང་གསུམ་ནས་མི་ལ་འགན་འཁྲི་དང་ཟབ་ཟབ་ཆོས་ཀྱི་བརྡ་དོན་མང་པོ་ཞིག་བསྟན་གྱི་ཡོད་རེད་བྱས་ཙང་དེ་འདྲས་ཅིག་གིས་བུད་མེད་ང་ཚོའི་སྨན་ཤར་སོ་ལ་ཟིག་ལ་ཐོན་པ་ཡིན་ན་གཅིག་ནས་འཚེར་སྣང་སྐྱེ་དགོས་ཡོད་སོ་དང་གཉིས་ནས་སོ་སོ་ལ་ཟབ་ཟབ་མ་བྱས་ན་ཉེན་ཁ་དུ་བ་སེལ་དགོས་སྐུལ་ལྕག་གི་གནས་ཚུལ་དེ་འདྲས་ཡོང་གི་ཡོད་རེད་བྱས་ཙང་དེ་ག་ནང་བཞིན་གྱི་དམ་ཆོས་པོ་ཏི་ཐོན་པ་ཡིན་པ་ཡིན་ན་ད་སོ་སོའི་སེམས་པ་དཀར་བ་དང་ཆོས་ལ་དཀར་བ་དཀར་བའི་རྣམ་པ་ཡིན་པ་སོང་ཙང་ཨ་ནི་གཅིག་ནས་སོ་སོས་ཀྱིས་སྤོབས་པ་བྱེད་སོ་ན་དགའ་བོ་བྱེད་སོ་དང་གཉིས་ནས་མུ་མཐུད་བྱས་ནས་ཆོས་ལ་གདུང་སེམས་ཐེབས་པ་དང་དག་སྣང་བྱེད་ཀྱི་སྐུལ་ལྕག་དེ་འདྲ་ཐེབས་ཀྱི་ཡོད་རེད།

རྣམ་པ་ཚོ་ལོ་གསར་བ་དེའི་ནང་ལ་བཀྲ་ཤིས་ལོ་ལེགས་དང་ནད་མེད་ཚེ་རིང་བྱ་བ་ལམ་འགྲོ་ཡོང་བའི་སྨོན་འདུན་ཞུ། ང་རང་ཚོ་ལེ་ཚན་རྗེས་མའི་ནང་བསྐྱར་དུ་མཇལ་ཡོང།
མཇུག་ཏུ་བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་ནང། རྒྱ་ནག་དང་བལ་ཡུལ་བར་གྱི་འབྲེལ་ལམ་གྱི་གཞི་རྩ་གཙོ་བོ་ནི་བལ་ཡུལ་གྱིས་རྒྱ་ནག་གཅིག་གི་སྲིད་ཇུས་ལ་བརྩི་འཇོག་དང་རྒྱབ་སྐྱོར་བྱེད་པ་དེ་ཡིན་པ་དང་སྲིད་ཇུས་དེའི་ཐོག་ནས་བལ་ཡུལ་ནང་དུ་བོད་མི་ཚོས་རྒྱ་ནག་གཞུང་ལ་ངོ་རྒོལ་ལས་འགུལ་རེ་སྤེལ་བར་བཀག་སྡོམ་བྱེད་པ་དང་དེ་བཞིན་ཆོས་དང་རིག་གཞུང་དང་འབྲེལ་བའི་མཛད་སྒོ་ཁག་ལ་ཡང་དམ་བསྒྲགས་བྱེད་མུས་ཡིན་པ་སོགས་སྐོར། བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་འགན་འཛིན་བསྟན་འཛིན་ཟླ་བ་ལགས་སུ་བསྟན་འཛིན་བདེ་སྐྱིད་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་ཡིན།
གསན་མཁན་རྣམ་པ་ཚོ་བཀྲ་ཤིས་བདེ་ལེགས། ཐེངས་འདིའི་བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་ནང། ད་ད་ལྟ་ཉེ་ཆར་རྒྱ་ནག་གཞུང་གིས་གནོན་ཤུགས་འགོག་བོད་ཡུལ་གྱི་གསར་འགྱུར་བརྒྱུད་ལམ་ཁག་རང་འགུལ་གྱིས་བཀག་སྡོམ་བྱེད་བཞིན་ཡོད་པ་མངོན་གསལ་གནང་ཡོད་པ་དང་དེ་ག་ནང་བཞིན་འདི་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་མཁས་དབང་ཁག་གཅིག་གིས་རྒྱ་ནག་གིས་བལ་ཡུལ་ནང་གསར་འགོད་རང་དབང་ལ་སྣང་ཆུང་བྱེད་ཀྱི་ཡོད་པ་སོགས་རྒྱ་ནག་གཞུང་གི་ཐེ་བྱུས་ཧ་ལས་པའི་ཤུགས་ཆེན་པོ་ཆགས་ཡོད་པའི་གི་གནད་དོན་ཁག་གཅིག་ཁ་གསལ་བྱུང་ཡོད། དེ་བཞིན་བལ་ཡུལ་ནང་གནས་བཞུགས་བོད་མི་སྐྱབས་བཅོལ་བའི་གི་གནས་བབ་དེ། འདས་པའི་ལོ་བཅུ་ཕྲག་གཅིག་ནང་ཆེས་ཛ་དྲག་ཆེན་པོ་ཆགས་ཡོད་པའི་གི་གནས་སྟངས་སྐོར་ད་རེས་ཀྱི་ལེ་ཚན་འདིའི་ནང་བཞུགས་སྒར་རྡ་རམ་ས་ལར་རྟེན་གཞི་བྱས་པའི་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་འགན་འཛིན་བསྟན་འཛིན་ཟླ་བ་ལགས་ལྷན་གླེང་མོལ་ཞུ་བ་ཡིན། གླེང་མོལ་དེ་མ་ཞུས་གོང་ཐོག་མར་དེ་ད་ལྟ་ཕྱི་ཟླ་དང་པོའི་ཚེས་སུམ་ཅུ་སོ་གཅིག་ཉིན་འདི་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ནས་སྤྱིར་བལ་ཡུལ་ནང་རྒྱ་ནག་གཞུང་གི་ཤུགས་རྐྱེན་དང་འབྲེལ་བའི་གསར་འགྱུར་ཅིག་ཕྱོགས་བསྒྲིགས་ཞུས་ཡོད་པ་དེ་སྙན་སྒྲོན་ཞུ་གི་ཡིན།
China believe in more authoritarian regime།
བལ་ཡུལ་ནང་གི་སྤྱི་དམངས་ཀྱི་ཐོབ་ཐང་ཚོགས་པ Freedom Forum ཞེས་པའི་ཚོགས་གཙོ་སྐུ་ཞབས Taranath Dahal ལགས་ཀྱིས་འདི་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་རྒྱ་ནག་དམར་ཤོག་ཚོགས་པས་བལ་ཡུལ་ནང་དཔལ་འབྱོར་དང་ཆབ་སྲིད་གཉིས་ཀའི་ཤུགས་རྐྱེན་ཇེ་ཆེར་འགྲོ་བཞིན་པའི་རྐྱེན། ད་ལྟ་བལ་ཡུལ་ནང་གི་གསར་འགོད་རང་དབང་ཐོག་གནོན་ཤུགས་དེ་སྔར་ལས་ཤུགས་ཆེ་རུ་ཕྱིན་ཡོད་པ་གསུངས་ཀྱི་འདུག། གཞི་རྩའི་ཉེ་ཆར་ཕྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་བརྒྱད་ཉིན་བལ་ཡུལ་གྱི་ཀཐ་མན་གྲུ་པོས་ཞེས་པའི་གསར་ཁང་གིས་གནས་ཚུལ་སྤེལ་བའི་ནང། རྒྱ་ནག་དང་བལ་ཡུལ་གྱི་ཆེས་མཐོ་བའི་འགོ་ཁྲིད་ཁག་ཅིག་བལ་ཡུལ་གྱི་རྒྱལ་ས་ཀཐ་མན་གྲུ་ནང་ཐུག་འཕྲད་ཀྱིས་རྒྱལ་ཁབ་ཕྱོགས་གཉིས་ཀྱི་ཚོང་དང་ཆབ་སྲིད་ཀྱི་འབྲེལ་ལམ་སོགས་ཀྱི་ཐོག་གྲོས་མོལ་བྱས་སྐབས། རྒྱ་ནག་དམར་ཤོག་ཚོགས་པའི་རྒྱལ་སྤྱིའི་འབྲེལ་ལམ་ལས་ཁུངས་ཀྱི་བློན་ཆེན་གཞོན་པ་སུན་ཧེ་ཡན་ཟེར་བ་དེ་ཡིས་རྒྱལ་ཁབ་ཁ་ཤས་ཀྱིས་བལ་ཡུལ་དང་རྒྱ་ནག་གཉིས་ཀྱི་འབྲེལ་ལམ་བཟང་པོ་ཡོད་པ་དེར་བར་ཆད་གཏོང་ཐབས་བྱེད་བཞིན་ཡོད་ཚུལ་བཤད་པ་མ་ཟད་བལ་ཡུལ་གྱི་འགོ་ཁྲིད་ཚོས་ཨ་རི་དང་རྒྱ་གར་ལྷན་རྒྱང་ཐག་རིང་པོ་གནས་དགོས་པ་བཤད་འདུག་དེ་དང་མཚུངས་སྐབས་དེར་བལ་ཡུལ་དུ་བཅའ་སྡོད་རྒྱ་ནག་གཞུང་ཚབ་པ་ཆན་སང་ཞེས་པས་ཀྱང་རྒྱལ་ཁབ་གཞན་ཁག་ནང་རྒྱ་ནག་གི་ཚོང་ལས་ཁང་གིས་གཉེར་བའི་ལས་གཞི་ཁག་དུས་ཚོད་ངེས་ཅན་ནང་སྒྲུབ་བཞིན་ཡོད་ཀྱང་བལ་ཡུལ་ནང་དེ་ལྟར་སྒྲུབ་ཐུབ་ཀྱི་མེད་སྐོར་སྐྱོན་བརྗོད་ཀྱི་དྲི་རྩད་དང་འབྲེལ་བལ་ཡུལ་གཞུང་ནས་དེར་ངེས་པར་དུ་དཔྱད་ཞིབ་བྱེད་དགོས་པར་བཤད་པ་ཙམ་མ་ཟད། བལ་ཡུལ་ནང་རྟེན་གཞི་བྱས་པའི་སྒེར་གྱི་གསར་ལས་ཁང་ཁག་གིས་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་ལས་གཞི་ཁ་གཏད་ཀྱི་ལས་འགུལ་སྤེལ་བཞིན་པ་དེ་དག་གང་མགྱོགས་མཚམས་འཇོག་དགོས་པའི་ཉེན་བརྡ་བཏང་འདུག།

རྒྱ་ནག་གི་ཤུགས་རྐྱེན་དེ་ད་ཆ་བལ་ཡུལ་ནང་ཆེ་ཤོས་ཡིན་པ་གསལ་པོ་རེད་གསུང་གི་འདུག་ད་དུང་བལ་ཡུལ་ནང་གི་བོད་མི་སྐྱབས་བཅོལ་བ་ཚོར་མཚོན་ན་རྒྱ་ནག་གཞུང་གི་གནོན་ཤུགས་འོག་བོད་མི་ཚོར་དེང་སྐབས་ཁྲིམས་ཐོག་གི་སྐྱབས་བཅོལ་ལག་ཁྱེར་སྤྲོད་རྒྱུ་མེད་པ་མ་ཟད་བལ་ཡུལ་ནང་གི་བོད་མི་སྐྱབས་བཅོལ་བ་དང། བལ་ཡུལ་མི་སེར་གྱི་སྨྲ་བརྗོད་རང་དབང་རྡོག་རོལ་བཏང་བ་མ་ཟད་བལ་ཡུལ་ནང་གི་གསར་འགོད་རང་དབང་ཡང་དོ་ཕོག་བཏང་བཞིན་ཡོད་པ་གསུང་གི་འདུག། བལ་ཡུལ་ནང་གི་བོད་མིའི་གནས་སྟངས་དང་འབྲེལ་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པའི་འགན་འཛིན་ཨེ་ལེ་ནི་ཡ་ཕི་ཡེར་སན་ལགས་ཀྱིས་ཀྱང་རྒྱ་ནག་གིས་བལ་ཡུལ་ནང་ཤུགས་རྐྱེན་ཆེ་དྲགས་པའི་རྐྱེན་བོད་མི་སྐྱབས་བཅོལ་བའི་ཐོག་དྲག་གནོན་དང་ཁོང་ཚོའི་གཞི་རྩའི་རང་དབང་ཡོངས་སུ་རྡོག་རོལ་གཏོང་བཞིན་ཡོད་པ་གསུངས་སོང། གཙོ་བོ་ཞི་ཅིན་ཕིང་རྒྱ་ནག་དམར་ཤོག་ཚོགས་པའི་དྲུང་ཆེར་འཁོད་པ་ནས་བཟུང་བལ་ཡུལ་ནང་གི་བོད་མི་ཚོའི་གནས་བབ་ཆེས་ཞན་པོ་ཆགས་ཡོད་པ། རྒྱལ་སྤྱིའི་ནང་གི་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པ་མང་པོའི་སྙན་ཐོ་ནང་འཁོད་ཡོད་པ་རེད། དེ་བཞིན་རྒྱ་ནག་གཞུང་གིས་རྒྱལ་མཚམས་དང་འགལ་བའི་དྲག་གནོན་བརྒྱུད་རྒྱལ་སྤྱིའི་ནང་གསར་འགྱུར་བརྒྱུད་ལམ་ཁག་ལ་དམ་དྲག་དང་སྟངས་འཛིན་མུ་མཐུད་བྱེད་བཞིན་པའི་ཁྲོད། བལ་ཡུལ་གྱི་ཀཐ་མན་གྲུ་པོས་ཀྱི་གསར་ཁང་གིས་ཡང་ཉེ་ཆར་གནས་ཚུལ་ཞིག་སྤེལ་བའི་ནང་རྒྱ་ནག་གཞུང་གི་གནོན་ཤུགས་རྐྱེན་པས་ད་སྐབས་བལ་ཡུལ་ནང་རྟེན་གཞི་བྱས་པའི་གསར་ཁང་ཁག་གིས་བོད་དང་ཐའེ་ཝན་སོགས་དང་འབྲེལ་བའི་གནས་ཚུལ་རྣམས་རང་འགུལ་གྱིས་བཀག་སྡོམ་བྱས་ཡོད་པར་མངོན་གསལ་བྱས་ཡོད། རྒྱ་ནག་གཞུང་གིས་བལ་ཡུལ་ནང་རྟེན་གཞི་བྱས་པའི་སྒེར་གྱི་གསར་ལས་ཁང་གིས་བོད་དང་ཐའེ་ཝན་དེ་བཞིན་གསར་འགོད་རང་དབང་སོགས་རྒྱ་ནག་ལ་ཚོར་རྣོ་བའི་གནས་ཚུལ་མང་དག་ཅིག་བརྒྱུད་སྤེལ་བྱས་པར་བཀག་སྡོམ་བྱེད་བཞིན་ཡོད་པ་མ་ཟད། གལ་ཏེ་ཐའེ་ཝན་དང་བོད་ལ་རྒྱབ་སྐྱོར་གྱི་གནས་ཚུལ་སྤེལ་ཚེ་རྒྱ་ནག་གཞུང་གིས་བལ་ཡུལ་གཞུང་ལ་འཕྲལ་དུ་འཇིགས་སྐུལ་དང་བཀག་སྡོམ་བྱེད་རྒྱུ་ཡིན་པ་བཤད་འདུག། Always the Nepali authority also saying we are supporting to one China policy. བལ་ཡུལ་གྱིས་རྒྱ་ནག་གཅིག་ངོས་ལེན་བྱས་པའི་སྲིད་ཇུས་དང་འགལ་ཟླ་ཕྱིན་པ་དང་ཁྱིམ་མཚེས་རྒྱལ་ཁབ་རྒྱ་ནག་གི་སེམས་ཚོར་ལ་རྩིས་མེད་བཏང་བ་ཞིག་མཚོན་ཏེ། དེ་འབྲེལ་བལ་ཡུལ་ནང་གི་གསར་འགྱུར་བརྒྱུད་ལམ་ཁག་ནང་བོད་དང་ཐའེ་ཝན་ལ་སོགས་པའི་གནས་ཚུལ་ཁག་མཐོང་རྒྱུ་མེད་པའི་རྒྱུ་མཚན་ཡིན་པ་གསུང་གི་འདུག། ད་དུང་ཉེ་བའི་ཆར་བལ་ཡུལ་གྱི་གསར་འགྱུར་བརྒྱུད་ལམ་ཁག་ནང་ཧོང་ཀོང་དང་འབྲེལ་བའི་གནས་ཚུལ་ཁག་ཡང་ཉུང་དུ་ཕྱིན་ཡོད་པ་གསུངས་སོང། ད་དུང་རྒྱལ་མཚམས་མེད་པའི་གསར་འགོད་མཐུན་ཚོགས་ཀྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ལོ་འཁོར་ཞིབ་འཇུག་སྙན་ཐོ་ནང་བལ་ཡུལ་ནང་གི་གསར་འགོད་རང་དབང་གི་གནས་བབ་ལོ་སྔོན་མ་ལས་ཛ་དྲག་ཏུ་ཕྱིན་ཡོད་པ་མངོན་གསལ་གནང་འདུག། ཡང་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ནས་བལ་ཡུལ་གཞུང་གི་དྲིལ་བསྒྲགས་དང་འབྲེལ་ལམ་ལྷན་ཁང་ལ་བལ་ཡུལ་ནང་གི་གསར་འགོད་རང་དབང་ཐོག་ཕྱི་ཕྱོགས་ཀྱི་ཐེ་ཇུས་དང་ཤུགས་རྐྱེན་མང་པོ་ཡོང་བཞིན་པར་བལ་ཡུལ་གཞུང་གིས་དེར་ཐུགས་འཚབ་ཆེ་ལོས་ཡོད་མེད་ཐད་བཀའ་འདྲི་ཞུས་སྐབས་ད་བར་ལན་འདེབས་འབྱོར་མ་སོང། ཟླ་བ་ལགས་ད་ད་ཕ་གི་ང་ཚོ་དྷརྨ་སཱ་ལཱ་རྟེན་གཞི་བྱས་པའི་གི་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་ལྟ་ཞིབ་ཚོགས་པའི་གི་འགན་འཛིན་ཆགས་བསྡད་ཀྱི་ཡོད་རེད་ད་ལྟ་ཉེ་ཆར་རྣམ་པ་ཚོས་གི་བལ་ཡུལ་ནང་ལོགས་གི་ད་གཞི་རྩའི་བོད་མིའི་རང་དབང་དང་འབྲེལ་བྱས་ཅིག་སྤྱི་ཡོངས་ནས་བལ་ཡུལ་ནང་ལོགས་གི་བོད་མིའི་གི་གནས་བབ་དང་འབྲེལ་བའི་སྙན་ཐོ་ཅིག་བཏོན་ཡོད་རེད་སྙན་ཐོ་འདིའི་དང་ཐད་ཀར་འབྲེལ་བ་ཆགས་ཀྱི་ཡོད་མེད་ཤེས་ཀྱི་མི་འདུག་སྟེ། ཡིན་ནའི་རྣམ་པ་ཚོས་ཀྱིས་སྤྱི་བཏང་ནས་ཅིག་འགྲོ་བ་མིའི་ཐོབ་ཐང་གི་གནད་དོན་སྐོར་ལ་ཅིག་ཉམས་ཞིབ་རེད་སྙན་ཐོ་རིང་པོ་མང་པོ་ཅིག་བཏོན་པའི་ནང་ལོགས་ལ། ད་རེས་ད་སྙན་ཐོ་འདིས་སྤྱི་བཏང་ནས་བལ་ཡུལ་ནང་ལོགས་ཀྱི་བོད་མི་ཚོའི་ཀྱི་བདེ་སྡུག་ལ་གཞི་བཞག་དུས། སྤྱི་བཏང་ནས་བོད་མི་གནས་སྡོད་བྱེད་ས་ད། འཛམ་བུ་གླིང་ནང་ལོགས་ལ་ས་གནས་མང་པོ་ཅིག་ཡོད་རེད། དེའི་ནང་ལོགས་ནས་བལ་ཡུལ་ནང་ལོགས་ཀྱི་བོད་མི་ཚོའི་གནས་བབ་དེ་ཅིག་ཛ་དྲག་པོ་ཅིག་ལ་ངོས་འཛིན་ཞུ་གི་ཡོད་ཙང་ནི།
དེ་འབྲེལ་གྱི་སྙན་ཐོ་དེ་བཏོན་དགོས་ཅིག་ལ་ངོས་འཛིན་བྱེད་ཀྱི་ཡོད་ན། རེད་རེད། ད་ང་ཚོ་སྤྱི་བཏང་གི་ད་བོད་ཀྱི་འགྲོ་བ་མིའི་ཐོབ་ཐང་གི་ཚོགས་པ་ཅིག་ཆགས་ཀྱི་ཡོད་དུས་ང་ཚོའི་གི་སྤྱི་བཏང་གི་ད་དོ་སྣང་བྱེད་སྡོད་ས་དེ་ང་ཚོའི་གི་བོད་ནང་ལོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལ་དོ་སྣང་བྱས་བསྡད་ཡོད་རེད། དེ་ཡིན་ནའི། ཉེ་བའི་ཆར་ལ་ང་ཚོས་གི་ད་འདུག་ཞིག་གསར་འགྱུར་བརྒྱུད་ལམ་ཁག་ནང་དུ་མཐོང་ཡོང་གི་བཞིན་པ་ཡིན་ནའི་རེད་ད་ག་ནང་བཞིན་གི་སོ་སོའི་གི་རོགས་པ་ནང་ལོགས་ཕར་ཚུར་སྐད་ཆ་བཤད་དུས་ཡིན་ནའི་རེད། བལ་ཡུལ་ནང་ལོགས་ཡོད་བོད་པ་དེ་ཚོའི་གི་དངོས་གནས་གི་ད་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་དེ་ཧ་ཅང་གི་ད་ཛ་དྲག་པོ་འགྲོ་ཆགས་བསྡད་པ་ཅིག་ང་ཚོས་གི་མང་པོ་ཅིག་དེ་འདྲ་གོ་ཡོང་གི་འདུག་ད་ག་ནང་བཞིན་མཐོང་ཡོང་གི་འདུག།

རྣམ་པ་ཚོ་རེད་ད་ག་ནང་བཞིན་ད་རྣམ་པ་ཚོ་མཉམ་དུ་མཉམ་འབྲེལ་གྱི་ཐོག་ནས་ད་ལྟ་ཀོ་རི་ཡ་ནང་བཞུགས་པའི་གི་ད་ཚོགས་པ་འདི་གཉིས་ཀྱི་ཟུང་འབྲེལ་གྱི་འདི་འདྲ་ཉམས་ཞིབ་བྱེད་པ་ཆགས་ཀྱི་འདུག་ད་ལྟ་ངས་ནོར་མེད་ན་འདི་ཉམས་ཞིབ་འདི་ཚོ་ཅིག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ཕྱི་ཟླ་བཅུ་པའི་ནང་ལོགས་ལྟ་བུ་ཅིག་ལ་བྱེད་པ་ཅིག་ཆགས་ཀྱི་འདུག་ཉམས་ཞིབ་གནང་པའི་སྐབས་སུ་སྤྱི་བཏང་ནས་ང་ཚོ་བོད་ནང་ལོགས་ཡིན་ན་ང་ཚོ་འདི་ག་རླུང་འཕྲིན་ཁང་ལ་བོད་ནས་བོད་མི་ཚོས་ཀྱི་གསར་འགྱུར་འདི་འདྲ་བཏང་པའི་སྐབས་སུ་མང་པོ་ཅིག་གིས་སོ་སོའི་ཀྱི་མཚན་དང་ད་ངོ་བོ་ཆ་འདི་ཚོ་ཚང་མ་ཅིག་ད་ཨིན་སྐད་ཐོག་ནས་ཞུ་བ་ཡིན་ན Anonymous ཅིག་ཞིབ་ཕྲ། གནང་གི་ཡོད་མ་ར་ཁ་ཅིན་ཏི་ཁོ་རང་ཚོ་གི་ཚེ་སྲོག་ལ་ཉེན་ཁ་ཡོད་རེད། རྣམ་པ་ཚོ་གི་བལ་ཡུལ་ནང་ལོགས་ལ་དེ་འདྲའི་ཉམས་ཞིབ་གནང་པའི་སྐབས་སུ་ད་བལ་ཡུལ་གི་ནང་ལོགས་ལ་བཞུགས་པའི་བོད་མི་ཚོའི་གི་གནས་སྟངས་ཡ་དེ་འདྲ་རང་གཅིག་པ་ཆགས་ཆགས་ཀྱི་ཡོད་ན་མང་པོ་ཅིག་གི་ངའི་མིང་དེ་མ་སྟོན་རོགས་གྱིས་ངའི་ས་ཆ་ག་ནས་ཡིན་པ་མ་སྟོན་རོགས་གྱིས་དེ་འདྲའི་གི་རྣམ་པ་བྱུང་སོང།
དེ་ཡི་ཏན་ཏིག་རེད་ཤག་གནས་སྟངས་འདི་དེ་འདྲ་ཅིག་ཆགས་བསྡད་ཤག་ག་ཡིན་ཟེར་ན་ད་ད་ལྟ་ང་ཚོའི་གི་བལ་ཡུལ་ནང་ལོགས་ལ། གོང་ལ་ཞུས་པ་ནང་བཞིན་ང་ཚོས་ཀྱི་ད་ཉིས་སྟོང་ཉི་ཤུ་རྩ་གཉིས་ཀྱི་ཕྱི་ཟླ་བཅུ་བའི་ནང་ལོ་ཕར་གཅིག་བདུན་ཕྲག་གཉིས་ཀྱི་རིང་ལ་ང་ཚོ་ཕ་གིར་འགྲོ་བྱས་ཨེནི་ཕ་གའི་གེ་སར་ནི་བོད་པའི་གེ་སར་ནས་ཀྱི་མི་མང་པོ་ཞིག་དེ་ག་ནང་བཞིན་གི་མི་དེ་ཚོ་ནང་ལོ་ནས་ད་གཞོན་སྐྱེས་མང་པོ་ཞིག་བྱས་དེ་ག་ནང་བཞིན་གི་གཞུང་གི་ལས་བྱེད་ཡིན་པ་ཡིན་ན་རེད་སྤྱི་ཚོགས་ནང་ལོ་རྒན་སྐྱེས་དེ་གཉིས་ཀྱི་མི་སྣ་མང་པོ་ཅིག་ང་ཚོ་བཅར་འདྲི་བྱས་ཡོད་རེད་ཁོ་རང་ཚོ་མང་ཆེ་གྱི་ད་བསམ་ཚུལ་ལ་ནི་འདི་རང་རེད་ཤག་ད་ང་ཚོ་དེ་འདྲ་ད་ག་ལབ་དགོས་རེད་བལ་ཡུལ་ནང་ལོ་ཡོད་པའི་བོད་པའི་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་འདི་ད།

དེ་ལྟའི་སའི་གོ་ལ་ཕལ་པར་བ་འདི་ཡི་རྗེས་ལ་འགྱུར་བ་འདི་ཚོ་ཕྱིན་ཡིན་ན་འགྱུར་བ་གྱི་དེ་དབྱིན་སྐད་ནང timeline བརྗོད་ར་འདི་འགྱུར་ལྡོག་ཆེ་ཤོས་དེ་ག་དུས་ཕྱིན་ཡིན་ན།
ད་འགྱུར་ལྡོག་འདི་བརྒྱུད་རིམ་ངས་མང་པོ་ཅིག་ད་ཡོད་རེད་བསམ་གྱི་འདུག་ར་དང་པོ་འདི་ལ་ད་ང་ཚོས་ཀྱི་ད་བལ་ཡུལ་འདྲ་ཆ་བཞག་ན་ད་བོད་ནས་ཚུར་སྐྱབས་བཅོལ་ལ་ཡོང་དུས་ཡོང་ཡོང་ས་ཀྱི་ད་བརྒྱུད་ལམ་གནད་འགག་ཆེ་ཤོས་ཆགས་ཀྱི་ཡོད་རེད་ར།

ཐབས་དེ་ཤར་བའི་རྐྱེན་གྱིས་ད་ཕ་གིའི་ནང་དུ་ཡོད་བསྡད་པའི་གི་ད་ད་ལྟའི་བལ་ཡུལ་ནང་ལོ་ད་ང་ཚོས་ཀྱི་ཤེས་རྟོགས་བྱུང་ཡོད་ལ་ཧ་ལམ་ད་གྲངས་ཀ་ད་སྤྱི་དང་བརྟན་པོ་ཟུང་འབྲེལ་ནི་ཕ་གི་ནང་ལོ་ཡོད་བསྡད་པའི་བོད་མི་ཧ་ལམ་སྟོང་ཕྲག་བཅུ་གཉིས་ལྷག་ཅིག་ཡོད་བའི་སྐད་ཆ་སྒྲོག་བཞིན་འདུག་ད་དེའི་ནང་ལོ་ན། དེ་འདྲས་ཡིན་དུས་ཙམ་པ་ལ་དེ་ཁོ་རང་ཚོའི་རྣམ་པ་མང་ཆེ་ཤོས་ད་དེའི་ནང་ལོ་ལ་བརྒྱ་ཆ་ཕྱེད་ཀ་ལྷག་ཅིག་ནི་ག་ལབ་དགོས་རེད་སྐྱབས་བཅོལ་ལག་འཁྱེར་མེད་བསྡད་པའི་གི་གནས་སྟངས་ཅིག་ཆགས་བསྡད་ཀྱི་འདུག་ད་དེ་སྐྱབས་བཅོལ་ལག་འཁྱེར་འདི་མ་སྤྲད་དེ་ག་ལབ་དགོས་རེད།

དེའི་བརྒྱུད་ནས་ཨ་ནི། བལ་ཡུལ་གཞུང་འདི་ད་རྒྱ་ནག་ལ་ཅིག་ཁ་ཕྱོགས་ལྟ་ཡ་དང་ཨ་ནི་རྒྱ་ནག་གིས་ཅིག། ག་ལབ་དགོས་རེད་སྲིད་ཇུས་དེ་ཚོ་ལ་ཁོ་རང་ཚོས་ཀྱིས་ངོས་འཛིན་ཡ་ག་རེ་བྱེད་ན་ད་རྒྱ་ནག་གཞུང་གིས་དཔལ་འབྱོར་གྱི་ཐོག་ནས་རོགས་རམ་མང་པོ་ཅིག་བལ་ཡུལ་གཞུང་ལ་དུ་ཞིག་ཕིད་གནང་བསྡད་ཀྱི་ཡོད་ར། དེའི་གི་རྐྱེན་གྱིས་དཔལ་འབྱོར་གྱི་ད་ཅིག། རོགས་སྐྱོར་གྱི་བརྒྱུད་ནས་ཨ་ནི། རྒྱ་ནག་གཞུང་གིས་བལ་ཡུལ་གཞུང་ལ་ཡ་ད་ཅིག། བོད་བལ་གྱི

རྒྱ་ནག་གཞུང་གིས་ད་ལྟ་དེ་རྒྱུད་གཅིག་ལམ་གཅིག་གི་སྲིད་བྱུས་ཞུས་ར། དེ་ནས་ཡིན་པ་ཡིན་ན་ཁོ་རང་ཚོས་ཀྱི་ད་མཉམ་ཞུགས་བྱེད་ཡ་ད། ཨ་ནི་དེ་ག་ནང་བཞིན་གྱི་དེའི་བརྒྱུད་ཅིག་ཨ་ནི་ཉིས་སྟོང་བཅུ་དགུ་ལ་དམིགས་བསལ་གྱི་ཞི་ཅིན་ཕིང་ཕ་གི་བལ་ཡུལ་ནང་ལོགས་སླེབས་ཡ། ད་དེ་ལོ་ཉིས་སྟོང་བཅོ་ལྔ་ནས་དུ་ཞིག་མར་བལྟས་ཡོང་དུས་ཙམ་པ་ལ། རྒྱ་ནག་གཞུང་དང་ཧ་ཅང་གི་གཅིག་ཉེ་བོ་ཆགས་ཡོང་དུས་ཙམ་པ་ལ། ཞི་ཅིན་ཕིང་ཁོ་རང་དངོས་སུ་ཕ་གི་བལ་ཡུལ་ནང་ལོགས་ལ་ཉིས་སྟོང་བཅུ་དགུ་ལ་སླེབས་ཡ་གྱི་གནས་སྟངས་ཞིག་ཆགས། དེའི་གནས་སྟངས་སླེབས་པའི་བརྒྱུད་ལ་ཨ་ནི།

དེའི་ནང་ལོགས་ལ་གསར་འགོད་པ་གཅིག་གིས་ཁོ་རང་གིས་ད་རྒྱ་ནག་དང་འབྲེལ་བ་བལ་ཡུལ་གྱི་འབྲེལ་བ་བར་ལ་ཅིག་དཔྱད་རྩོམ་བྲིས་པའི་ནང་ལོགས་ལ་ནི་ཅིག་ཚིག་གྲུབ་གཅིག་དེ་ད་བལ་ཡུལ་ནང་ལོགས་ལ་ཅིག་ཐའེ་ཝན་དང་བོད་ཀྱི་གནད་དོན་འབྲེལ་བ་ཡོད་པའི་གྱི་བརྗོད་གཞི་འབྲེལ་བ་ཡོད་པའི་གྱི་གསར་འགྱུར་འཁོད་ཡ་དེ་ཧ་ལས་པའི་གྱི་ད་ཁག་པོ་དང་དཀོན་པོ། ཆགས་བསྡད་ཀྱི་ཡོད་རེད། འདི་གར་ང་ཚོས་ཀྱི་ཉམས་ཞིབ་བྱས་པའི་ནང་ལོགས་ལ་ཡང་ཅིག། འདས་པའི་ལོ། བཞི་ལྔ་ནང་ལོགས་ལ། ད་ཧ་ལམ་བལ་ཡུལ་གྱི་གསར་འགྱུར་བརྒྱུད་ལམ་ཁག་ནང་ལོགས་ལ་བོད་པའི་ཀྱི་གནད་དོན་དང་འབྲེལ་བྱས་གནས་ཚུལ་ཧ་ལམ་མཐོང་ཡ་མེད་པ་ཅིག་གྱུར་འདུག་རྣམ་པ་ཚོས་ཀྱི་ད་རེས་ཉམས་ཞིབ་འདིའི་ནང་ལོགས་ལ་འདི་འབྲེལ་གྱི་སྐོར་ལ་ཁྱེད་ཐད་ཀར་ཉམས་ཞིབ་གནང་ཡོད་ན།

སྐད་ཆ་བཤད་དུས་ཡིན་པ་ཡིན་ན་རེད་ད། སྤྱི་བཏང་གི་ད། བལ་ཡུལ་ནང་ལོགས་ལ་ཡིན་པ་ཡིན་ན་ད་རང་དབང་གི་ལུང་པ་བྱེད་དུས་ཁོ། གཞུང་གི་གསར་ཁང་ཡོད་རེད་དེ་ག་ནང་བཞིན་སྒེར་གྱི་གསར་ཁང་ཡོད་རེད་དེ་ག་ནང་བཞིན Independent Reporters དེ་འདྲ་ཡོད་རེད། ཡིན་པའི་གནས་ད། ད་ནི་བལ་ཡུལ་གཞུང་གི། རྒྱ་ནག་གཅིག་གི་སྲིད་ཇུས་དེ་འཇུ་བ་ནས་བྱས་བྱས་ད། སྲིད་ཇུས་དེ་ཁོ་ར་ད་རྒྱ་ནག། ད་བལ་ཡུལ་གཞུང་གི་ག་རེ་ལབ་ར་ཕྱི་གསལ་གྱི་སྲིད་ཇུས་ཅིག་ཆགས་བསྡད་ཡོད་དུས། རང། ག་ལ་བ། གསར་འགོད་པ་ཁོ་རང་ཚོས་ཀྱི་གལ་སྲིད་ད་ཅིག།

ད་གཞུང་གིས་ག་རེ་ལབ་པ་ན་ད་འདི་ལ་ཚང་མ་རང་བཞིན་གྱིས་ཅིག་ག་རེ་ལབ་རེད་གཞུང་གིས་གཞི་བཟུང་གིས་འགྲོ་དགོས་འགྲོ་དགོས་ཡོད་དུས་རང་བཞིན་གྱིས་སོ་ཆུ་ཆུ་གནས་ཚུལ་ཞིག་སྤེལ་དགོས་བསམ་ནས་འདི་སྤེལ་མ་ཐུབ་ཡ་གི་གནས་སྟངས་ཅིག་ཆགས་ཀྱི་ཡོད་རེད་དེ་ཡིན་པ་ཡིན་ན། ཕྱི་ལོགས་སྒེར་གྱི་ཅིག་གསར་ཁང་འདྲ་པོ་ཞིག་ཡིན་པ་ཡིན་ན་ད་ཁོ་རང་གིས་ཕ་གའི་ནང་ལོགས་རང་རྟེན་གཞི་བལ་ཡུལ་ནང་ལོགས་རང་རྟེན་གཞི་བྱེད་ཀྱི་མེད་པ་ཡིན་ན་སྤྱི་བཏང་གི་ག་རེ་ལབ་རེད་རང་དབང་གི་ཐོག་ནས། Editorial Voice། ག་འདྲའི་ཐོག་ནས་ཡིན་ནའི་འདི་ཅིག། རང་དབང་ཆེས་ཡོད་དེ་བ་གཅིག་གཉིས་ཡོད་རེད་བསམ་གྱི་འདུག་ཡིན་པ་ཡིན་ན་ད་ཡང། གཞུང་སྐོར་ལ་དེང་སང་གཅིག་ད་རྒྱ་ནག་གཞུང་གི་ད་གཅིག་འབྲེལ་བ་ཞེ་པོ་ཆགས་ཡོང་དུས་བསམ་པ་ལ་ཡ། ཏན་ཏན་མ་འོངས་པ་ད་དེ་འདྲའི་གི་བལ་ཡུལ་ནང་ལོགས་ཀྱི་བལ། དམིགས་བསལ་གྱི་བོད་པའི་གི་གནས་སྟངས་སྒང་ལ་ལས་ཀ་བྱེད་མཁན་འདྲ་པོ་ཅིག་ད་བྱེད་འདོད་ཡོད་པ་འདྲ་པོ་ཅིག་ཡིན་པ་ཡིན་ན། བསམ་བློ་གཉིས་བཏང་ཡ་གནས་སྟངས་འདྲ་པོ་ཅིག་ཆགས་ཀྱི་རེད་བསམ་གྱི་འདུག་མང་ཅིག་ད་འདི་ག་ཡིན་ཟེར་ན། བལ་ཡུལ་ནང་ལ་ཡོད་པའི་གསར་ཁང་མང་པོ་ཅིག་ལ་དེ་འདྲའི་དཀའ་ངལ་འཕྲད་དོགས་མཐོང་གི་རེད་གལ་སྲིད་ད་ཁོ་རང་ཚོས་ཀྱི་ཅིག་གསར་འགོད་པ་ཅིག་ཕྱིར་བཟོ་ཐབས་ཕ་གིར་བལ་ཡུལ་ནང་ལོགས་ཕྱིན་རྗེས་དེ་འདྲའི་ག་ལ་གནས་ཚུལ་འགོད་ཀྱི་ཐབས་ཤེས་པ་ཞིག་ཡོད་པ་ཡིན་ན་ཡང་ཁོ་རང་ཚོ་ལ་ཡང་ཅིག་ག་རེ་ལབ་རེད་ད་ད་ལྟ་མ་འོང་ཕ་གི་ལ་ལས་ཀ་བྱེད་མ་ཆོག་དེ་ག་ནང་བཞིན་གྱི་ཡང Visa ག་ལ་དཀའ་ངལ་འཕྲད་ད་དེ་འདྲའི་གི་ཡ་ངའི་གནས་སྟངས་དེ་ཅིག་ཆགས་མི་སྲིད་པ་རེད་བསམ་གྱི་མི་འདུག་མ་འོང་པ་ལགས།
ཡང་དྲི་བ་མཐའ་མ་དེ་བསྟན་འཛིན་ཟླ་བ་ལགས་ད་ལྟ་བལ་ཡུལ་ནང་ལོགས་ཀྱི་གནས་བབ་རེད་ལྷག་པར་དུ་བོད་མིའི་གི་གནས་བབ་སྐོར་ངོ་སྤྲོད་དང་འགྲེལ་བརྗོད་བྱེད་པའི་སྐབས་སུ་ཨ་ནི་ད་ལྟ་ཉམས་ཞིབ་ཡང་གནང་ཡོད་རེད་ཁྱེད་རང་གིས་སྒེར་གྱི་ངོས་ནས་ད་བལ་ཡུལ་ནང་ལོགས་ཀྱི་བོད་མི་ཚོའི་གི་གནས་སྟངས་ཅིག་སྤྱི་ཡོངས་ནས་སྡོམ་རྩིས་རྒྱག་དགོས་ན་ད་ལྟའི་ཆ་ལ་གནས་བབ་ཛ་དྲག་པོ་ག་ཙམ་ཞིག་ཡོད་རེད། ཛ་དྲག་པོ་ད་ངས་ཧ་ཅང་ངེས་རེད་བསམ་གྱི་འདུག་ར་ད་བལ་ཡུལ་གྱི་གནས་སྟངས་འདྲ་པོ་དེ་ཡིན་པ་ཡིན་ན་ད་ཉེ་བའི་ཆ་ལ་ཛ་དྲག་པོ་གཅིག་པོ་མ་ཡིན་པ་ད་ལོ་མང་པོ་ནས་འདུག་ཅིག་དཀའ་ངལ་འཕྲད་བསྡད་པ་ཅིག་ཆགས་བསྡད་ཀྱི་ཡོད་རེད་ད་ང་རང་ཚོ་ཕ་གའི་དངོས་སུ་ཕ་གའི་འགྲོ་བྱས་བཅར་འདྲི་བྱེད་གར་འགྲོ་དུས་ཡིན་ནའི་བོད་པ་མང་ཆེ་ཅིག་ད་ག་རེ་ལབ་སེམས་ཤུགས་ཆག་བསྡད་པ་ཅིག་རྣམ་པ་ཞུ་སེའུ་ཞིག་ཞུ་འདུག་ང་ཚོ་དངོས་སུ་ཕ་བཅར་འདྲི་བྱེད་གར་འགྲོ་དུས་ཙམ་པ་ཡིན་ནའི་ཁོང་ཚོ་ཡིན་ད་འདི་ག་རེ་ལབ་རེད་ཁོང་ཚོ་ད་ལྟ།

སྟངས་ཐུང་མེད་པའི་རྣམ་པ་འགྲོ་བཞིན་ཙང་འདིའི་རྐྱེན་གྱིས་ཨ་ནི། ཕ་གིའི་བོད་པ་མང་པོ་ཅིག་ད་འདི། ག་ལ་བ་རེད་བཅར་འདྲི་ག་ཚོད་མང་པོ་ཕ་བྱེད་ཅེས་ཨ་ནི་ཅིག་མ་ཕ། འདི་ཅིག་རེ་བ་ཅིག་བྱེད་པ་ཡིན་ནའང་ད་ལྟ་བུ་འདི་གནས་སྟངས་འདི། ཡར་རྒྱས་ཅིག་ཕྱིན་མ་སོང་ལབ་མཁན་མང་པོ་ཞུས་བྱུང། དེའི་རྐྱེན་གྱིས་ཨ་ནི་ཁོ་རང་ཚོ་མང་ཅིག་ད་གཞོན་སྐྱེས་ཀྱི་དམིགས་བསལ། མང་པོ་ཅིག་ད་ག་ལ་བ་སེམས་ཤུགས་ཆག་བསྡད་པ་དང་ཨ་ནི་མ་འོངས་པར་མདུན་ལམ་ཅིག། ག་ལ་བ་རེད་གསལ་པོ་མེད་བསྡད་པ་དང། དེ་འདྲ་ཡི་དཀའ་ངལ་ཞེ་པོ་ཅིག་མང་པོ་ཅིག་ཨ་ནི། གནས་སྟངས་ཅིག་ཆགས་བསྡད་ཤག། ལའོ་ཨ་ནི་དུས་ཚོད་རྐྱེན་པས་དེ་རིང་གི་ལེ་ཚན་འདི་དེ་གར་མཇུག་སྒྲིལ་ཞུ་གི་ཡིན་ལེ་ཚན་འདིའི་ཕྱོགས་སྒྲིག་གི་སྙན་སྒྲོན་ཞུ་མཁན་ང་བསྟན་འཛིན་བདེ་སྐྱིད་ཡིན།
ཐེངས་འདིའི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་འདས་གཡོལ་དོན་གནས་གསར་འགྱུར་སྙིང་བསྡུས་ཁག་ཅིག་སྙན་སྒྲོན་ཞུ་བ་ཡིན། འཕྱར་དཀར་བསྟན་པའི་གཙུག་རྒྱན་སྐྱབས་རྗེ་སྨན་རི་ཁྲི་འཛིན་སུམ་ཅུ་སོ་བཞི་པ་ལུང་རྟོགས་ཟླ་བ་དར་རྒྱས་རིན་པོ་ཆེ་མཆོག་གིས་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་དམིགས་བསལ་མཇལ་ཁ་ཞུས་ཏེ་སྐུ་གསུང་ཐུགས་ཀྱི་རྟེན་ཕུལ་ནས་སྐུ་ཚེ་ཞབས་པད་ཡུན་རིང་བརྟན་པའི་གསོལ་འདེབས་ཞུས་འདུག། ཡང་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་རེས་གཟའ་ཕུར་བུའི་ཉིན་སྦལ་ཏི་སི་མངའ་ཁུལ་ལུ་ཐེ་ནི་ཡའི་ཕྱི་སྲིད་ལས་དོན་ལྷན་ཁང་ལས་བྱེད་པ་དང་གསར་འགྱུར་བརྒྱུད་ལམ་ཁག་གི་བཅར་འདྲི་དང་ལེན་གནང་ཞིང། ལུ་ཐེ་ནི་ཡའི་རྒྱལ་སའི་ནང་གི་བོད་ཀྱི་ཐང་ཆེན་ཞེས་པའི་ཐོག་གཟིགས་སྐོར་གནང་པ་དང་ལུ་ཐེ་ནི་ཡའི་གྲོས་ཚོགས་འཐུས་མི་ཟུར་པ་ཞིག་གིས་གཙོས་བོད་དོན་རྒྱབ་སྐྱོར་ཚོགས་མི་ཁག་དང་མཇལ་འཕྲད་གནང་ཡོད་པ་དབྱིན་ཡུལ་བོད་སྐུ་ཚབ་དོན་གཅོད་ཁང་གི་དྲུང་ཆེས་གསུངས་ཡོད་པ་རེད། ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་གྱི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གིས་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་རྒྱང་སྲིང་ཞུས་ཟིན་པ་ཡིན།